ཨུ་རུ་སུས་ཡུ་ཀྲེན་གྱི་ཐོག་ལ་དམག་བརྒྱབ་སྟེ་ལོ་གཉིས་ཧྲིལ་པོ་འཁོར་བའི་སྐབས་འདིར་དམག་འཁྲུག་ད་དུང་མཚམས་འཇོག་གི་རྣམ་པ་མེད་པའི་སྐོར་སོགས་སྙན་སྒྲོན་ཞུ་རྒྱུ་ཡོད་པས་རིམ་པས་གསན་རོགས་གནང། འདི་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ལ་རྟེན་གཞི་བྱས་པའི Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། དེ་རིང་གི་གསར་འགྱུར་ལས་རིམ་དེ་འགོ་འཛུགས་མ་ཞུས་གོང་ལ་ཐོག་མར་འཛམ་གླིང་གི་གསར་འགྱུར་གལ་ཆེ་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། ཨ་མི་རི་ཀའི་སྒེར་གྱི་བཟོ་ཚོང་ཁང་གིས་བཟོས་པའི་མི་མེད་འཕུར་གྲུ་ཞིག་ཟླ་བའི་གོ་ལ་ཐོག་ལ་ཐེངས་དང་པོ་བཏང་བའི་ལས་གཞི་དེ་ལམ་ལྷོང་བྱུང་འདུག་ཨ་རིའི་མངའ་སྡེ Texas ནང་གི་གྲོང་ཁྱེར Houston དུ་རྟེན་གཞི་བྱས་ཡོད་པའི Intuitive Machines ཞེས་པའི་སྒེར་གཉེར་བཟོ་ཚོང་ཁང་གིས་བཟོས་པའི Odysseus རྟགས་ཅན་གྱི་མི་མེད་འཕུར་གྲུ་དེ་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔའི་ཉིན་ལ SpaceX དགུ་པའི་མེ་ཤུགས་འཕུར་མདའི་ཐོག་ནས་བར་སྣང་མཁའ་དབྱིངས་སུ་བསྐྱལ་བའི་རྗེས་སུ་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གཅིག་ཉིན་གྱི་ཟླ་བའི་གོ་ལ་ཐོག་ལ་འཛུལ་ཡོད་པ་དང་དེ་ནས་ཚེས་ཉི་ཤུ་གཉིས་རེས་གཟའ་ཕུར་བུ་ཉིན་གྱི་ཨ་མི་རི་ཀའི་ཤར་ཕྱོགས་དུས་ཚོད་ཕྱི་དྲོ་ཆུ་ཚོད་བཞི་དང་ཕྱེད་ཀ་ཙམ་གྱི་ཐོག་ལ་ཟླ་བའི་གོ་ལ་གི་ལྷོ་སྣེ་ཁུལ་གྱི་ས་ལ་བབས་ཐུབ་ཡོད་པས་དེ་ནི་ཨ་མི་རི་ཀས་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོ་ནས་ད་ལྟ་བར་དུ་འདས་པའི་མི་ལོ་ལྔ་བཅུ་ལྷག་གི་རིང་ལ་ཟླ་བའི་གོ་ལ་ཐོག་ལ་འཕུར་གྲུ་བཏང་བ་ཐོག་མ་དེ་ཆགས་ཡོད་པ་མ་ཟད་དེ་ནི་ལོ་རྒྱུས་ཐོག་ལ་ཨ་མི་རི་ཀའི་སྒེར་གཉེར་བཟོ་ཚོང་ཁང་གིས་མེ་ཤུགས་འཕུར་མདའ་ཞིག་ཟླ་བའི་གོ་ལ་ཐོག་ལ་བཏང་བ་ཐོག་མ་དེ་ཡང་ཆགས་ཡོད་པ་རེད། ད་ལན་འཕུར་གྲུ་དེ་བཏང་བའི་ལས་གཞི་དེ་ནི་ཨ་མི་རི་ཀའི་མཁའ་དབྱིངས་ལས་ཁུངས་ཀྱིས་འཕུར་སྐྱོད་པ་ཚོ་ཟླ་བའི་གོ་ལའི་ཐོག་ལ་བསྐྱལ་རྗེས་དེ་ལ་རྟེན་གཞི་འཛུགས་བྱེད་ཀྱི་དམིགས་ཡུལ་ཡོད་པའི CLPS ཞེས་པའི་ལས་འཆར་གྱི་ཆ་ཤས་ཤིག་ཡིན་པ་དང་ད་ལོའི་ཕྱི་ཟླ་དང་པོའི་ནང་དུ Astrobotic རྟགས་ཅན་གྱི་འཕུར་གྲུ་ཞིག་ཟླ་བའི་གོ་ལ་ཐོག་ལ་བཏང་ཡོད་ཀྱང་ལམ་ལྷོང་བྱུང་མེད་པ་རེད། ཨ་རིའི་དབུས་མཁའ་དབྱིངས་ལས་ཁུངས་ཀྱིས་ད་ལན་འཕུར་གྲུ་དེ་ཟླ་བའི་གོ་ལ་ཐོག་ལ་བབས་ཐུབ་ཡོད་པ་དེ་གྲུབ་འབྲས་དེ་ལ་བསྔགས་བརྗོད་བྱས་འདུག་ལ། ཨ་མི་རི་ཀས་ཉིས་སྟོང་སུམ་ཅུ་ལོ་ཡི་སྔོན་ཚུད་དུ་སླར་ཡང་འཕུར་སྐྱོད་པ་ཟླ་བའི་གོ་ལ་ཐོག་ལ་སྐྱེལ་ཆོག་རྒྱུའི་རེ་བ་རྒྱག་གི་ཡོད་པ་རེད། ཡང་རོའི་ཊར་གསར་ཁང་གིས་ད་ལན་འཕུར་གྲུ་དེ་ཟླ་བའི་གོ་ལ་ཐོག་ལ་འཛུལ་མ་ཐག་དུས་ཡུན་ངེས་ཅན་ཞིག་གི་ནང་དུ་བརྡ་རྟགས་མེད་པར་ཆགས་ཡོད་པའི་སྐྱོན་ཡོད་པ་དང་དེས་འཕུར་གྲུ་རང་ལ་གནོད་སྐྱོན་བྱུང་ཡོད་མེད་ཐད་ལ་བློ་ཚབས་ཡོད་པ་བརྗོད་འདུག། ཨ་རིའི་སྲིད་འཛིན་ཇོ་བྷའི་ཌན་ནས་གཟའ་པ་སངས་ཀྱི་ཉིན་མོ་ཨུ་རུ་སུ་གྱི་མ་དངུལ་གྱི་ཐེབས་རྩ་དང་དམག་དོན་གྱི་ཁྱབ་ཁོངས་དང་འབྲེལ་བའི་མི་སྒེར་དང་ཚོགས་པ་ཁྱོན་ལྔ་བརྒྱ་ཙམ་ཞིག་ལ་དཔལ་འབྱོར་ཉེས་ཆད་འགེལ་རྒྱུའི་གསལ་བསྒྲགས་ཤིག་གནང་བ་དང་དེ་ནི་ཨུ་རུ་སུས་ཡུ་ཀྲེན་གྱི་ཐོག་ལ་དམག་དྲངས་ཏེ་ལོ་གཉིས་རིང་ཨུ་རུ་སུའི་ཐོག་ལ་ཨ་མི་རི་ཀའི་དཔལ་འབྱོར་གྱི་ཉེས་ཆད་ཤུགས་ཆེ་ཤོས་ཤིག་ཆགས་ཀྱི་ཡོད་པའི་གནས་ཚུལ་ཐོན་འདུག་དེ་རིང་གཟའ་སྤེན་པའི་ཉིན་མོ་དེ་ནི་ཨུ་རུ་སུས་ཡུ་ཀྲེན་གྱི་ཐོག་ལ་བཙན་འཛུལ་གྱི་དམག་བརྒྱབ་སྟེ་ལོ་གཉིས་ཧྲིལ་པོ་འཁོར་གྱི་ཡོད་པ་དང་དེའི་སྔ་ནུབ་ཏུ་སྲིད་འཛིན་བྷའི་ཌན་ནས་ཨུ་རུ་སུའི་ཐོག་དཔལ་འབྱོར་ཉེས་ཆད་གསར་པ་ཁག་གསལ་བསྒྲགས་གནང་བ་དེ་ནི་ཨུ་རུ་སུས་མུ་མཐུད་དེ་ཡུ་ཀྲེན་གྱི་ཐོག་ལ་དམག་བརྒྱབ་བཞིན་པ་དང་སྲིད་འཛིན་པུ་ཊིན་ལ་ཁ་གཏད་ཀྱི

ཨུ་རུ་སུས་བྱང་ཀོ་རི་ཡ་དང་དམག་དོན་གྱི་འབྲེལ་ལམ་ཤུགས་ཆེ་རུ་གཏོང་གི་ཡོད་པ་སོགས་ནི་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཁང་གི་སྒྲིག་གཞི་ཁག་ལས་འགལ་བ་ཞིག་ཡིན་པས་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཁང་གི་ཚོགས་མིའི་ངོས་ནས་རྒྱ་ནག་ནས་དེ་ཚོར་དོ་སྣང་དང་འགན་འཁུར་དགོས་པ་སོགས་འགྲེལ་བརྗོད་གནང་ཡོད་ཅེས་གཟའ་པ་སངས་ཉིན་མོ་ཨ་རིའི་ཕྱི་སྲིད་ལྷན་ཁང་གིས་གསལ་བསྒྲགས་གནང་བ་དང་དེ་བཞིན་དུ་ཨུ་རུ་སུས་དུས་ཡུན་རིང་པོ་ཞིག་ནས་བྱང་ཀོ་རི་ཡའི་རྡུལ་ཕྲན་གོ་མཚོན་བཟོ་སྐྲུན་ལ་དམིགས་པའི་ལས་གཞི་ཁག་སྤེལ་རྒྱུ་བཀག་འགོག་ཆེད་ཀྱི་རྒྱལ་ཚོགས་ཀྱི་གྲོས་འཆར་ཁག་ལ་རྒྱབ་སྐྱོར་བྱས་ཡོད་ཀྱང་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཨུ་རུ་སུས་ཡུཀ་རེན་གྱི་ཐོག་ལ་དམག་བརྒྱབ་པའི་རྗེས་སུ་རྒྱལ་སྤྱིའི་ཐོག་ལ་སྐྱོན་བརྗོད་ཤུགས་ཆེ་ཕོག་སྟེ་གྲོགས་མེད་ཁེར་རྐྱང་དུ་ལུས་བཞིན་པ་ལ་བརྟེན་ནས་ཨུ་རུ་སུས་བྱང་ཀོ་རི་ཡ་དང་འབྲེལ་ལམ་ཤུགས་ཆེ་རུ་བཏང་བྱང་ཀོ་རི་ཡ་ས་ནས་གོ་མཚོན་ཉོ་སྒྲུབ་བྱེད་ཀྱི་ཡོད་པ་སོགས་ཨ་མི་རི་ཀས་གསལ་སྟོན་གནང་འདུག། དེ་ཡང་ཡུ་རོབ་གྲོས་ཚོགས་ཀྱི་འོས་བསྡུ་མ་སླེབས་གོང་ཙམ་ལ་ཡུ་རོབ་མནའ་འབྲེལ་གྱིས་ད་ལྟ་འོས་བསྡུ་དེ་ལ་ཆེད་དམིགས་ཀྱི་དྲིལ་བསྒྲགས་རིགས་རྫུན་མ་དང་ཨུ་རུ་སུ་གཞུང་དྲིལ་བསྒྲགས་ཀྱི་བྱ་འགུལ་མང་པོ་ཞིག་ཐོན་ཡོང་གི་ཡོད་པ་མཐོང་ནས་ཉེ་ལམ་ཕྱིའི་རྒྱལ་ཁབ་ཀྱིས་ཆ་འཕྲིན་རྫུན་མའི་རིགས་དྲིལ་བསྒྲགས་དང་ཆ་འཕྲིན་དམ་དྲག་བྱེད་པའི་སྙན་ཐོ་ཞིག་སྤེལ་ཏེ་གསར་འགྱུར་རྫུན་མའི་རིགས་བརྒྱ་ལྷག་ཙམ་ཞིག་ལ་ཞིབ་འཇུག་བྱས་པ་དེ་ཚོའི་ནང་ནས་རྒྱ་ནག་བཟོ་ཚོང་ཁང་གིས་སྟངས་འཛིན་བྱས་ནས་ས་གནས་ཀྱི་གསར་འགྱུར་བརྒྱུད་ལམ་ཡིན་མདོག་མདོག་བྱེད་མཁན་གྱི་དྲ་ཚིགས་འགའ་ཤས་ཤིག་གི་གསང་བ་ཤེས་རྟོགས་བྱུང་འདུག་ལོ་ལྔ་རེ་ལ་འོས་བསྡུ་ཐེངས་རེ་བྱེད་སྲོལ་ཡོད་པའི་ཡུ་རོབ་མནའ་འབྲེལ་གྱི་གྲོས་ཚོགས་འཐུས་མི་གྱི་འོས་བསྡུ་དེ་ད་ལོའི་སྤྱི་ཟླ་དྲུག་པའི་ནང་དུ་བྱེད་འཆར་ཡོད་པ་དང་སྐབས་དེར་ཡུ་རོབ་མནའ་འབྲེལ་གྱི་ཚོགས་ཞུགས་རྒྱལ་ཁབ་ཀྱི་མི་སེར་ཚོས་ཁ་ཐུག་འོས་ཤོག་འཕེན་ནས་གྲོས་ཚོགས་འཐུས་མི་བདུན་བརྒྱ་བཅུ་མེད་ལྔ་བདམས་རྒྱུ་ཡིན་པ་དང་ཁ་ཐུག་འོས་ཤོག་འཕེན་རྒྱུ་གི་ཐོབ་ཐང་ཡོད་མཁན་མི་སེར་དུང་ཕྱུར་བཞི་ལྷག་ཙམ་གྱིས་བརྒལ་ཡོད་པས་དེ་ནི་ད་ལོའི་འཛམ་གླིང་ཐོག་ལ་རྒྱ་གར་ཕུད་པའི་དམངས་གཙོའི་འོས་བསྡུ་གཞི་རྒྱ་ཆེ་ཤོས་དེ་ཆགས་རྒྱུ་རེད་འདུག། རྒྱ་ནག་གཞུང་གིས་སྤྱི་ཟླ་གསུམ་པའི་ནང་དུ།

ཉིན་གྲངས་གསུམ་རིང་ལ་ཚོགས་འཆར་ཡོད་པའི་ཚོགས་ཆེན་དེ་ལ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་དམིགས་བསལ་གསུང་འཕྲིན་ཞིག་བསྩལ་གནང་མཛད་ཡོད་པ་མ་ཟད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་འབྲེལ་ཡོད་མི་སྣ་མང་པོ་མཉམ་ཞུགས་ཀྱིས་གསུང་བཤད་གནང་འདུག་ལ། ཐེངས་འདིའི་ཚོགས་ཆེན་སྐབས་སུ་བོད་རྒྱ་དཀའ་རྙོག་སེལ་ཐབས་དང་བོད་ནང་གི་ད་ལྟའི་ཛ་དྲག་གི་དཀའ་ངལ་སེལ་ཐབས་ཐད་བཀའ་བགྲོ་གནང་རྒྱུའི་འཆར་གཞི་ཡོད་པ་སོགས་ཀྱི་གནས་ཚུལ་དེ་ཀུན་བཟང་རིག་འཛིན་ལགས་ནས་ཕྱོགས་བསྒྲིགས་ཀྱི་སྙན་སྒྲོན་ཞུ་གནང་གི་རེད། It is a great honour and privilege that I can welcome you All to the ninth International Conference of Tibet Support Groups here in the heart of Brussels། ཡུ་རོབ་རྒྱལ་ཁབ Belgium གྱི་རྒྱལ་ས Brussels ནང་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པ་དེ་འགོ་འཛུགས་བྱས་ཡོད་པ་དང་ཟླ་བ་འདིའི་ཕྱི་ཚེས་ཉིས་རྩ་གསུམ་ནས་ཕྱི་ཚེས་ཉིས་རྩ་ལྔ་བར་སྐོང་ཚོགས་བྱེད་བཞིན་པའི་ཉིན་གྲངས་གསུམ་གྱི་ཚོགས་ཆེན་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དམིགས་བསལ་གསུང་འཕྲིན་ཞིག་ཀྱང་སྩལ་གནང་མཛད་ཡོད་པ་དང། དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཚོགས་ཆེན་ལ་བཅར་མཁན་ཡོངས་ལ་གསུང་བཤད་གནང་ཡོད་པ་རེད།

ཚོགས་ཆེན་འདི་ལ་འཛམ་གླིང་ས་གནས་གང་ས་ནས་བོད་དོན་རྒྱབ་སྐྱོར་བ་ཧ་ཅང་མང་པོ་འདུ་འཛོམས་བྱས་པར་དགའ་ཚོར་བྱུང་ཡོད་པ་དང་ཚོགས་ཆེན་འདིའི་ཐོག་ནས་ང་ཚོ་ཡོངས་ཀྱིས་བོད་དོན་ལ་རྒྱབ་སྐྱོར་གཡོ་བ་མེད་པ་ཡོད་པ་དེ་ཡང་གསལ་སྟོན་བྱེད་ཀྱི་ཡོད་རེད་ཅེས་གསུངས་ཡོད་པ་དང། དེ་ག་ནང་བཞིན་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་མཉམ་ལས་བྱ་གལ་ཆེན་པོ་ཡིན་པའི་སྐོར་དང་བོད་དོན་རྒྱབ་སྐྱོར་ཚོགས་པ་ཚོ་གཅིག་གིས་གཞན་ཚང་ནས་ལེགས་ཆ་དང་སློབ་གསོ་ལེན་ཐུབ་དགོས་པ་དེ་ཡང་གལ་ཆེན་པོ་ཡིན་པའི་སྐོར་གཏམ་བཤད་གནང་འདུག།

ཡུ་རོབ་མཐུན་ཚོགས་ཀྱིས་རྒྱ་ནག་གཞུང་དང་གྲོས་མོལ་བྱེད་པའི་སྐབས་སུ་གླེང་སློང་བྱེད་དགོས་པ་དང། དེ་བཞིན་རྒྱ་ནག་གཞུང་གིས་གོང་ས་མཆོག་གི་སྐུ་ཚབ་མཉམ་དུ་གྲོས་མོལ་གང་མྱུར་སླར་གསོ་བྱ་དགོས་པའི་དགོས་འདུན་ཡང་བཏོན་ཡོད་པ་རེད། དེ་བཞིན་ཡུ་རོབ་གྲོས་ཚོགས་ཀྱི་ཚོགས་གཙོ་གཞོན་པ་ཧེ་ཏི་ཧ་ཏུ་ལ་ཡིས་བརྙན་འཕྲིན་ཐོག་ནས་ཚོགས་ཆེན་ལ་གཏམ་བཤད་གནང་འདུག་དེང་སྐབས་འཛམ་གླིང་ནང་ལ་གནས་ཚུལ་འདྲ་མིན་ཞིག་འབྱུང་བཞིན་པར་བལྟོས་ནས་ཡུ་རོབ་གྲོས་ཚོགས་ཀྱིས་ག་དུས་ཡིན་ན་ཡང་བོད་དོན་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་པའི་སྐོར་དང། ཡུ་རོབ་གྲོས་ཚོགས་ཀྱིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་དོ་སྣང་ཇི་ཙམ་བྱེད་བཞིན་པ་སོགས་ཀྱི་སྐོར་ལ་ཡང་འགྲེལ་བརྗོད་གནང་ཡོད་པ་རེད།

ང་ཚོས་བོད་མིའི་ངོ་བོ་སྲུང་སྐྱོབ་བྱེད་རྒྱུ་དང་བོད་ཀྱི་འཐབ་རྩོད་རྒྱུན་སྐྱོང་བྱེད་རྒྱུར། རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ང་ཚོ་ལ་རྒྱབ་སྐྱོར་ཤུགས་ཆེ་བྱེད་བཞིན་པ་དེ་ནི་ང་ཚོ་ལ་སེམས་འགུལ་ཡོང་གཞི་ཞིག་ཆགས་ཀྱི་ཡོད་རེད། སོང་ཙང་བོད་ཀྱི་བདེན་པའི་འཐབ་རྩོད་ལ་རྒྱབ་སྐྱོར་བྱེད་རྒྱུར་ཁྱོད་ཚོས་དུས་ཚོད་དང་དངུལ་དངོས་ཀྱི་འགྲོ་གྲོན་བཏང་བར་བསྔགས་བརྗོད་ཡོད་པ་དང། Question of Tibet is not merely a matter of justice and human rights, but it is about the preservation of Tibet's unity and independence. ཁྱེད་རྣམ་པ་དྲང་བདེན་ལ་རྒྱབ་སྐྱོར་བྱེད་མཁན་ཞིག་ཡིན་མ་གཏོགས་བོད་དོན་ལ་རྒྱབ་སྐྱོར་བྱེད་མཁན་ཞིག་ཡིན་པ་ང་ཚོས་ངོས་འཛིན་བྱེད་ཀྱི་མི་འདུག་ཅེས། གང་ཉིད་ཀྱིས་བཀའ་སློབ་སྩལ་ཡོད་པ་རེད། རྩ་བའི་དེང་སང་རྒྱལ་སྤྱིའི་ཆབ་སྲིད་ཁོར་ཡུག་ལ་འགྱུར་བ་ཤུགས་ཆེ་འགྲོ་བཞིན་པར་ལྟོས་མེད་བོད་ཀྱི་གཞི་རྩའི་གནད་དོན་ལ་འགྱུར་བ་གང་ཡང་ཕྱིན་ཡོད་མ་རེད་ཅེས་བཀའ་སྩལ་ཡོད་པ་རེད། བོད་ཀྱི་གནད་དོན་དེ་བོད་མིའི་ཐུན་མོང་མ་ཡིན་པའི་ངོ་བོ་དང་རིག་གཞུང་སྲུང་སྐྱོབ་བྱ་རྒྱུ་དེ་ཡིན་པ་དང་འདི་གཉིས་ཀྱིས་འགྲོ་བ་མི་ཡོངས་ལ་ཕན་ཐོགས་སྒྲུབ་རྒྱུའི་ནུས་པ་ཡོད་རེད་ཅེས་བཀའ་སྩལ་གནང་འདུག་དེ་ག་ནང་བཞིན་གང་ཉིད་ཀྱིས་གསུང་འཕྲིན་སྩལ་བའི་ནང་ལ་བོད་ཀྱི་ཁོར་ཡུག་སྲུང་སྐྱོབ་བྱ་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་དང་འཛམ་གླིང་དེ་ཞི་བདེ་ལྡན་པ་ཞིག་བསྐྲུན་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར། བོད་མིའི་མངོན་འདོད་སྒྲུབ་རྒྱུར་བོད་དོན་རྒྱབ་སྐྱོར་བ་དང་བོད་མིའི་གྲོགས་པོ་ཚོས་བོད་མིའི་སྒྲིག་འཛུགས་ཀྱི་འགོ་ཁྲིད་དང་ལས་དོན་ལ་མུ་མཐུད་ནས་རྒྱབ་སྐྱོར་དང་རོགས་འདེགས་བྱ་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར་ལ་ཡང་གང་ཉིད་ཀྱིས་བཀའ་སྩལ་གནང་ཡོད་པ་རེད། དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཚོགས་ཆེན་ལ་གསུང་བཤད་གནང་བའི་སྐབས་ད་ལྟའི་ཆར་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་ལངས་ཕྱོགས་དང་ཐབས་ཇུས་གང་འཛིན་བཞིན་པའི་ཐད་ལ་གཏམ་བཤད་གནང་ཡོད་པ་རེད། We are fully committed to follow His Holiness Dalai Lama's wisdom བོད་དོན་དང་འབྲེལ་བའི་ཆབ་སྲིད་ཀྱི་གནད་དོན་དང་བཙན་བྱོལ་བོད་མིའི་བདེ་སྡུག་གི་ཐད་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་ལམ་སྟོན་གང་བསྩལ་བ་ཁག་བོད་མིའི་སྒྲིག་འཛུགས་ཀྱིས་ལག་བསྟར་བྱ་རྒྱུའི་ཆོད་སེམས་བརྟན་པོ་ཡོད་ཅེས་འགྲེལ་བརྗོད་གནང་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱིས་དབུ་མའི་ལམ་གྱི་སྲིད་བྱུས་འཛིན་བཞིན་ཡོད་པ་དེ་རེད། རྒྱ་ནག་གཞུང་གི་གནོན་ཤུགས་ཡོད་པར་ལྟོས་མེད་ལོ་རྒྱུས་ཐོག་ནས་བོད་དེ་རང་བཙན་རྒྱལ་ཁབ་ཡིན་པ་དེ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ངེས་པར་དུ་ཁས་ལེན་དགོས་པ་དེ་གལ་ཆེན་པོ་ཡིན་པའི་སྐོར་དང། དེ་ལྟར་ཡོང་བར་བོད་མིའི་སྒྲིག་འཛུགས་ཀྱིས་ཐབས་ཤེས་འབད་རྩོལ་གང་དང་གང་བྱེད་བཞིན་པའི་སྐོར་ལ་སྲིད་སྐྱོང་མཆོག་གིས་བཀའ་མོལ་གནང་ཡོད་པ་རེད། སོང་ཙང་རྒྱ་ནག་གིས་ཁྲིམས་འགལ་ཐོག་ནས་བོད་བཙན་འཛུལ་མ་བྱས་པའི་སྔོན་ལ་ལོ་རྒྱུས་ཐོག་ནས་བོད་དེ་རང་བཙན་གྱི་རྒྱལ་ཁབ་ཡིན་པའི་གནས་སྟངས་དེ་ཤེས་རྟོགས་ཡོང་རྒྱུའི་ཆེད་དུ་ཚོགས་བཅར་བ་ཚོས Dr. Michael Van Walt དང། ཀྲུང་གོའི་ལའོ་ཧན་ཞང་གཉིས་ཀྱིས་བྲིས་གནང་བའི་དཔེ་དེབ་ཀློག་དགོས་པའི་ནན་སྐུལ་གནང་ཡོད་པ་རེད། ཐེངས་འདིའི་ལྷན་འཛོམས་ལ་མི་སྣ་མཉམ་ཞུགས་བྱེད་མཁན་ག་འདྲ་བྱུང་ཡོད་པ་དང་སྤྱིའི་ཆ་ནས་ལྷན་འཛོམས་དེ་ག་འདྲ་བྱུང་ཡོད་པའི་ཐད་ལ་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན། གོང་ཞུས་འདི་ལོའི་ཚོགས་ཆེན་ལ་འཛམ་གླིང་རྒྱལ་ཁབ་བཞི་བཅུ་ཞེ་བཞི་ཙམ་ནས་བོད་དོན་རྒྱབ་སྐྱོར་བ་བརྒྱ་དང་བདུན་ཅུ་ཙམ་གྱིས་མཉམ་ཞུགས་བྱས་ཡོད་པ་དང། ཐེངས་འདིའི་ཉིན་གྲངས་གསུམ་གྱི་ཚོགས་ཆེན་སྐབས་སུ་གཙོ་བོ་བོད་ནང་གི་ད་ལྟའི་ཛ་དྲག་གི་དཀའ་ངལ་ཁག་སེལ་ཐབས་སླད་གོ་བསྡུར་སྦྱང་བཤད་བྱས་ཡོད་པ་དང། ཚོགས་ཆེན་དེ་ཡུ་རོབ་གྲོས་ཚོགས་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་དང་ཡུ་རོབ་ནང་གི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གཉིས་ཟུང་འབྲེལ་བྱས་ཏེ་གོ་སྒྲིག་བྱས་པ་ཞིག་ཆགས་ཀྱི་ཡོད་པ་རེད། དེ་བཞིན་སྦྲ་སིལ་ནང་ལ་ཡོད་པའི་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དོན་གཅོད་ལས་ཁང་དང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་གཉིས་ཀྱིས་ཚོགས་ཆེན་ལ་མཐུན་འགྱུར་རོགས་རམ་ཡང་གནང་ཡོད་པ་རེད། གསར་འགྱུར་དེ་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་ང་རིག་འཛིན་ཡིན། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། རེས་གཟའ་པ་སངས་ཉིན་མོ་སྐྱབས་རྗེ་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ནས་བལ་ཡུལ་དགེ་ལྡན་ཤེས་ཡོན་ལྷན་ཚོགས་ཀྱིས་དགེ་ལུགས་རྒྱུགས་སྤྲོད་ཆེན་མོའི་སློབ་གཉེར་མཐར་སོན་པ་རྣམས་ལ་ཕྱག་འཁྱེར་དང་སློབ་མ་རྩེ་ཕུད་ཚོ་ལ་གཟེངས་རྟགས་བསྩལ་བ་སོགས་ཀྱི་ཆིབས་བསྒྱུར་མཛད་འཆར་བསྐྱངས་ཡོད་པའི་སྐོར་གྱི་དེ་གའི་གསར་འགོད་པ་ཀུན་བཟང་བསྟན་འཛིན་ལགས་ཀྱིས་གནས་ཚུལ་བཏང་བ་དེ་གསན་རོགས་གནང། ཟླ་འདིའི་ཕྱི་ཚེས་བཅུ་གསུམ་ཉིན་འདི་ག་བལ་ཡུལ་ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན་པའི་འདུ་ཁང་ནང། བལ་ཡུལ་དགེ་ལྡན་ཤེས་ཡོན་ལྷན་ཚོགས་ཀྱི་བཀོད་སྒྲིག་འོག་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེའི་དབུ་བཞུགས་ཐོག་བལ་ཡུལ་དགེ་ལུགས་རྒྱུགས་སྤྲོད་ཆེན་མོའི་སློབ་གཉེར་མཐར་སོན་པ་རྣམས་ལ་ཕྱག་འཁྱེར་དང་སློབ་མ་རྩེ་ཕུད་རྣམས་ལའང་གཟེངས་བསྟོད་ཀྱི་བྱ་དགའི་མཛད་སྒོའི་ཐོག་མར་མཎྜལ་རྟེན་གསུམ་འདེགས་འབུལ་དང་ཆབས་ཅིག་འཛིན་རིམ་ལྟར་སློབ་མ་རྣམས་ལ་ཕྱག་འཁྱེར་སྤྲད་རྗེས།

ཨ་ནི། ད་ལྟ་ང་ཚོ་དེ་ཕྱག་འཁྱེར་འདུག་སེ་ཕུལ་གནང་གི་ཡོད་རེད། ཨ་ནི་ཅིག། གྲུབ་འབྲས་འདུག་སེ་ཐོན་གནང་གི་ཡོད་རེད། བྱས་ཙང་དེ་ཚོ་ད་མ་འོངས་པ་ཡིན་པས་ན་ང་རང་ཚོ་ལ་ག་རེ་དགོས་འདུག་ཟེར་ན། ད་ལྟ་ད་ཅིག་བལ་ཡུལ་གཞུང་དང་ང་རང་ཚོ་ད། ཨ་ནི་ཅིག་ད། རིམ་པ་དུས་མང་པོ་ཞིག་རིང་ལ་ཡང་ང་ཚོ་ཨ་ནི་མཉམ་བཞུགས་བྱས་ནས་སྐད་ཆ་བཤད་པས་ད་གྲུབ་འབྲས་ལ་ག་རེ་དགོས་འདུག་ཟེར་ན། ང་ཚོ་གསར་བརྗེའི་སྔ་ལ་ཡང་ཨ་ནི་ང་ཚོ་གྲུབ་འབྲས་དེ་དགོས་པོ་འདུག་དེ་དེ་ད་མ་འོངས་པ་ལ་དེ་ང་ཚོ།

མཐར། གྲུབ་འབྲས་འདི་ལྟར་ཐོན་ཡོང་བའི་སྐབས་སུ། ཁྱེད་ཅག་གིས་སྐུ་ངལ་བསྐྱོན་པ་དེ་ཆུད་ཟོས་སུ་སོང་མེད་པས། དགའ་བའི་འཚམས་འདྲི་དང། མ་འོངས་པར་ཕྱོགས་གཅིག་ནས་སྐད་ཡིག་གི་ཐོག་ནས་གོ་བ་ལེན་སྟངས་དང་འབྲེལ་སྒྱུར་སྟངས་སོགས་ལ་ཕན་ཕྱིར་དཀའ་ངལ་དེ་སེལ་དགོས་པ་གཅིག་དང། གཉིས་ནས་བལ་ཡུལ་གཞུང་ལའང་སྙན་སེང་བྱས་ཏེ། རིམ་བཞིན་བལ་ཡུལ་གཞུང་གི་ངོས་ནས་ཆོག་མཆན་ཡོད་པའི་ཐབས་ལམ་ཞིག་འཚོལ་བཞིན་ཡོད་པས་ན། ཕྱག་འཁྱེར་ཡི་གེ་འདི་བཞིན་རང་ལ་ཕན་ཐོགས་ཡོད་པ་ཞིག་ལ་ཚང་མས་ངོས་འཛིན་གནང་རོགས་ཅེས་སོགས་འགྲེལ་བརྗོད་གནང་སོང། དེ་དང་ཆབས་ཅིག་སྐྱབས་རྗེ་ཀུན་བདེ་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གིས་བཀའ་སློབ་གནང་བའི་ནང། ཨ་ནེ་བས་ད་དུང་མུ་མཐུད་ནས་ཚང་མ་ལོག་གིས། ཨ་ནེ་བས། རྒྱལ་བ་རིན་པོ་ཆེའི་བཀའ་དྲིན་དང་བཀའ་སློབ་སེམས་ལ་བཅངས་པའི་ཐོག་ནས་ཨ་ནེ་གཅིག་ཕུད་ཀྱི་ངོས་ནས། ཚང་མ་ལོག་ད་ཐོས་དོན་སྒྲུབ་ལ་གཞོལ་བ་ཅིག་དང་ཨ་ནེ་མི་ཚེ་དོན་དང་ལྡན་པ་ཅིག་ཡོང་ཐུབ་ཡ་ལ་འབད་བརྩོན་དང་ཚང་མ་ལོ་འཁོར་གྱིས་གནང་རོགས་གྱིས་ཞེས་ནས་ཞུ་ཡ་ཡིན་ཨ་ནེ་དེས་མཚོན་པའི་ད་ནིང་དེ་ཡིག་ཚད་འདུ་འཛོམས་དང་འདི་འདྲའི་ཐོག་ལ་ཡ་འདུག་པ་ཨ་ནེ་ཅིག་བོད་ཀྱི་སློབ་གཉེར་གྱི་ཐོག་ལ་དགེ་ལྡན་ལྷན་ཚོགས་ལ་ཕྱག་ལས་གནང་མཁན་དེ་གས་ཚང་མ་ལོག་བསྟན་དེ་སྐུ་ལས་མང་པོ་བསྐྱོན་ཡོད་རེད་འདུ་འཛོམས་ཚང་མ་ཡིན་ནས་པའི་ཞེ་དྲག་གི་ད་ནིང་གི་འདུ་འཛོམས་ཚང་མ་ཚགས་ཚུད་པ་ཡོང་ཡ་ཞེ་དྲག་ཡག་པོ་བྱུང་ཤག་ཐུགས་རྗེ་ཆེ།
ཡང་ན་མ་འོངས་པ་ཡིན་ནས། ཁོང་གིས་གསུང་དོན་གཙོ་བོ་ནི་ད་རེས་འདིར་དུས་ཁྱད་པར་ཅན་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐབས་དུས་དང་འཁེལ་བ་སོགས། མདོར་ན་དེ་རིང་འདིར་བལ་ཡུལ་ནང་དགེ་ལུགས་རྒྱུགས་སྤྲོད་ཀྱི་སྐོར་ནས་བསླབ་པ་སློབ་གཉེར་སྐོར་ཞིབ་ཕྲ་གོ་ཡོང་བའི་སྐབས་སུ། ཧ་ཅང་དགའ་སྤྲོ་སྐྱེས་མཚུངས། སྤྱིར་ན་ང་ཚོ་བོད་ལ་དུས་འགྱུར་མ་བྱུང་བའི་སྔོན་ལ། གདན་ས་གསུམ་གཙོ་བོར་གྱུར་བའི་དགོན་སྡེ་ཡོངས་སུ། བསླབ་པ་སློབ་གཉེར་གྱི་ཕྱོགས་གང་ཅིའི་ཐད་ཚགས་ཚུད་པོ་དང་ཧ་ཅང་གི་ཡག་པོ་ཡོད་པ་རེད་ལ། འོན་ཀྱང་བོད་ལ་དུས་འགྱུར་བྱུང་བའི་སྐབས་སུ། བསྟན་པ་མིང་གི་ལྷག་མ་ཙམ་ལས་མེད་པར་གྱུར་ཏེ། རྒྱལ་བའི་གསུང་རབ་དེ་དག་རྩབ་ཧྲལ་དུ་བཏང་བ། སྐུ་གསུང་ཐུགས་རྟེན་དེ་དག་མེད་པར་བཟོས་བ། ཐ་ན་མ་ཎི་ཚིག་གཅིག་བཏོན་པ་ཡིན་ནའང་བཙོན་ལ་འགྲོ་དགོས་པ་སོགས། རིག་གནས་གསར་བརྗེ་ཟེར་བ་དེ་སླེབས་ནས་བོད་ལ་དཀའ་ཁག་མང་པོ་བྱུང་བ་རེད་དེ། གོང་ས་རྒྱལ་བ་རིན་པོ་ཆེ་གཙོས་སྐུ་འཁོར་ཉུང་ཤས་ཤིག་བཙན་བྱོལ་དུ་འབྱོར་ཏེ་དཀའ་ངལ་རབ་དང་རིམ་པ་བརྒྱུད་ནས་གོང་ས་མཆོག་གི་ཐབས་མཁས་ཐུགས་རྗེ་ཡིས་རྒྱ་གར་ཨ་སམ་ཁུལ་དུ་སྦག་ས་ཆོས་སྒར་བྱ་བ་དེ་བཙུགས་པ་ནས་རིམ་བཞིན་ད་ལྟའི་ཆར་གདན་ས་གསུམ་གཙོ་བོར་གྱུར་བའི་ཆོས་བརྒྱུད་ཁག་གི་དགོན་སྡེའི་གྲྭ་ཚང་གསར་འདེབས་དང། ཡར་རྒྱས་སུ་སོང་སྟེ་འདིར་མཚོན་པ་ཡིན་ནའང། རྒྱལ་བའི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས། གཞུང་ཆེན་བསླབ་པ་སློབ་གཉེར་གནང་རྒྱུའི་གོ་སྐབས་ཐོབ་པ་རེད་ལ། མུ་མཐུད་དུ་རྒྱལ་བའི་བཀའ་དགོངས་ལྟར་ཐོས་དོན་སྒྲུབ་ལ་གཞོལ་ནས་འབད་བརྩོན་གནང་དགོས་སྐོར་སོགས་གསུངས་སོང།

འདི་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་ཡོད་པའི Voice of America ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཨུ་རུ་སུས་ཡུ་ཀེ་རེན་ལ་དམག་གི་བཙན་འཛུལ་བྱས་ནས་ལོ་གཉིས་འཁོར་ཡོད་པ་དང་ཉེ་ལམ་ཨུ་རུ་སུའི་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་པ་དང་པུ་ཊིན་གྱི་ཁ་གཏད་ཆེ་ཤོས Alexei Navalny འདས་གྲོངས་སུ་ཕྱིན་ཡོད་པའི་ཐད་ལ་ཨ་མི་རི་ཀ་དང་ཡུ་རོབ་མནའ་འབྲེལ་གཉིས་ནས་ཨུ་རུ་སུའི་ཐོག་ལ་ཉེས་ཆད་གསར་པ་ཁག་ཅིག་བཙན་འགེལ་བྱས་ཡོད་པའི་སྐོར་རྒྱལ་སྤྱིའི་གསར་ལམ་ཁག་ནས་ཐོན་པའི་གནས་ཚུལ་དེ་ཕུན་ཚོགས་ཚེ་རིང་ལགས་ནས་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། ཨུ་རུ་སུས་གཞེས་ནིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་བཞིའི་ཉིན། ཡུ་ཀེ་རེན་གྱི་ཐོག་ལ་དམག་འཁྲུག་འགོ་འཛུགས་བྱས་ཏེ་ལོ་གཉིས་འཁོར་བའི་སྔ་ཉིན་དང། ད་ག་ནང་བཞིན་ཨུ་རུ་སུས་བདུན་ཕྲག་སྔོན་མ་ཡུལ་དེའི་འགྲོ་བ་མིའི་ཐོབ་ཐང་གི་འཐབ་རྩོད་པ། སྐུ་ཞབས Alexei Navalny། འཛམ་གླིང་བྱང་མཐའི་བཙོན་ཁང་ཞིག་གི་ནང་ལ་འདས་གྲོངས་སུ་འགྲོ་རུ་བཅུག་ཡོད་པར་ཨ་མི་རི་ཀ་དང་ཡུ་རོབ་མཉམ་འབྲེལ་མཐུན་ཚོགས་གཉིས་ཀྱིས་ཨུ་རུ་སུའི་ཐོག་ལ་དམ་བསྒྲགས་གསར་པ་ཁག་ཅིག་བཙན་འགེལ་བྱས་ཡོད་པའི་གནས་ཚུལ་ཐོན་ཞག་ཨ་མི་རི་ཀའི་དངུལ་རྩིས་དང་ཕྱི་སྲིད་ད་ག་ནང་བཞིན་ཚོང་དོན་ལས་ཁུངས་གསུམ་གྱིས་ཁ་ས་གཟའ་པ་སངས་ཀྱི་ཉིན་གསལ་བསྒྲགས་བྱས་གསལ་ལ། ཨ་རིས་ད་རེས་ཨུ་རུ་སུའི་ལས་ཁང་དང་མི་སྣ་ལྔ་བརྒྱ་ལྷག་ཙམ་གྱི་ཐོག་ལ་དམ་བསྒྲགས་བཀག་སྡོམ་གསར་པ་ཁག་ཅིག་བཙན་འགེལ་བྱས་ཡོད་པ་དེ་ནི་ཡུ་ཀེ་རེན་གྱི་དམག་འཁྲུག་འགོ་བཙུགས་པའི་རྗེས་ལ་དུས་གཅིག་ལ་བྱས་པའི་དམ་བསྒྲགས་བཀག་སྡོམ་ཤུགས་ཆེ་ཤོས་དང་མང་ཤོས་ཡིན་པ་དང། དམ་བསྒྲགས་དེ་ཚོ་ནི་ཨ་མི་རི་ཀའི་ཁྲིམས་དོན་ལས་ཁང་གིས་ཨ་མི་རི་ཀས་མངའ་སྡེ་འདྲ་མིན་ལྔའི་ནང་ལ་ཨུ་རུ་སུའི་དངུལ་ཁང་ཆེ་ཤོས་གཉིས་ཀྱི་འགོ་འཛིན་ཐེ་བའི་ཚོང་ལས་མི་སྣ་ཚོང་ལས་མི་སྣ་ཁག་ཅིག་འཛིན་བཟུང་བྱས་པའི་རྗེས་ཙམ་དེར་གསལ་བསྒྲགས་གནང་པ་ཞིག་ཡིན་པ་དང། ཨ་མི་རི་ཀའི་དངུལ་རྩིས་ལས་ཁང་གིས་ཨུ་རུ་སུའི་དངུལ་རྩིས་ལས་ཁང་དང་འབྲེལ་བ་ཡོད་པའི་མི་སྣ་སུམ་བརྒྱ་མ་ཟིན་ཙམ་དང་ད་ག་ནང་བཞིན་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་ཨུ་རུ་སུའི་དཔོན་རིགས་དང་ལས་ཁང་ཉིས་བརྒྱ་ལྔ་བཅུ་ལྷག་ཙམ་དང། ཨ་མི་རི་ཀའི་ཚོང་དོན་ལས་ཁང་གིས་ཨ་མི་རི་ཀའི་བཟོ་ཚོང་ལས་ཁང་དགུ་བཅུས་ཨུ་རུ་སུ་དང་འབྲེལ་ལམ་གཅད་དགོས་པའི་བཀོད་ཁྱབ་གནང་པའི་ཐོག་སྲིད་འཛིན་ཇོ་སྦའི་ཏན་མཆོག་གིས་ཨུ་རུ་སུའི་ཐོག་ལ་དམ་དྲག་བཀག་སྡོམ་གསར་པ་ཁག་ཅིག་གསལ་བསྒྲགས་གནང་པའི་སྐབས་ལ་ཨུ་རུ་སུས་ཡུ་ཀེ་རེན་གྱི་ཐོག་ལ་དམག་འཁྲུག་རྒྱབ་ཀྱི་ཡོད་པ་དེའི་ཤུགས་རྐྱེན་དེ་ཡུ་ཀེ་རེན་ཙམ་མ་ཟད་འཛམ་གླིང་གི་ས་ཕྱོགས་གང་སར་ཡོང་གི་ཡོད་པ་ཨ་མི་རི་ཀའི་མི་མང་དང་རྒྱལ་ཁབ་གཞན་པའི་མི་མང་ཚོས་ཤེས་ཀྱི་ཡོད་པ་དང་སྲིད་འཛིན་བླ་དི་མེར་ཕུ་ཊིན་གྱིས་ཡུ་ཀེ་རེན་ནང་ལ་གཏོར་བཅོམ་བྱས་པ་དང་ཨེ་ལེག་སི་ན་ཝལ་ནི་འདས་གྲོངས་སུ་འགྲོ་རུ་བཅུག་པ་དེ་ཚོར་ཉེས་ཆད་བཙན་འགེལ་མ་བྱས་པ་ཡིན་ན་ཁོ་པས་དེ་འདྲའི་ལས་ཐབས་ངན་པ་མུ་མཐུད་ལག་བསྟར་བྱེད་ཀྱི་རེད་ཅེས་གསུངས་བཞག་ཨ་མི་རི་ཀས་ཁེ་སར་བཙན་འགེལ་བྱས་པའི་དམ་དྲག་བཀག་སྡོམ་མང་ཆེ་བ་ཨུ་རུ་སུའི་མི་མེད་འཕུར་འཁོར། Drone། གྱི་བཟོ་ལས་ཁང་དང་རྫས་སྦྱོར་དང་དམག་དོན་གྱི་ལས་དམག་དོན་གྱི་འཕྲུལ་འཁོར་ནང་འདྲེན་བྱེད་མཁན་བཟོ་ལས་ཁང་ལྟ་བུའི་ཨུ་རུ་སུས་ཡུག་ཀེ་རེན་ནང་ལ་རྒྱབ་བཞིན་པའི་དམག་འཁྲུག་འདིར་དངོས་ཤུགས་བརྒྱུད་གསུམ་ནས་མཐུན་འགྱུར་རོགས་རམ་བྱེད་མཁན་ལས་ཁང་ཁག་གི་ཐོག་ལ་བཙན་འགེལ་བྱས་ཡོད་འདུག་ཨུ་རུ་སུའི་མི་མང་གི་ཆེད་དུ་འགྲོ་བ་མིའི་ཐོབ་ཐང་གི་ལས་འགུལ་བྱེད་མཁན་སྐུ་ཞབས་ནཱ་ཝཱལ་ནི་འདས་གྲོངས་སུ་འགྲོ་རུ་བཅུག་ཡོད་པའི་ལན་པོར་ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གིས་ནཱ་ཝཱལ་ནི་འདས་གྲོངས་སུ་འགྲོ་རུ་འཇུག་པའི་ལས་དོན་དང་འབྲེལ་བ་ཡོད་པའི་ཨུ་རུ་སུའི་བཙོན་ཁང་གི་མཐོ་རིམ་དཔོན་རིགས་གསུམ་ལ་ཉེས་ཆད་བཙན་འགེལ་བྱས་ཡོད་པའི་ཐོག་ཡུག་ཀེ་རན་གྱི་ཕྲུ་གུ་ན་གཞོན་སྟོང་ཕྲག་མང་པོ་ཨུ་རུ་སུར་བཙན་ཁྲིད་བྱེད་མཁན་ཨུ་རུ་སུའི་འབྲེལ་ཡོད་དཔོན་རིགས་ཁག་ཅིག་ལ་ཐོངས་མཆན་བི་ཟ་སྤྲད་མི་ཆོག་པའི་དམ་བསྒྲགས་བཀག་སྡོམ་བཙན་འགེལ་བྱས་བཞག་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱིས་ཨུ་རུ་སུས་ཡུག་ཀེ་རན་གྱི་ཐོག་ལ་དམག་འཁྲུག་བརྒྱབ་རྒྱུར་བེད་སྤྱོད་བྱས་པའི་གོ་ཉིས་ཆོད་ཀྱི་དངོས་ཟོག་ཕྱིར་ཚོང་བྱེད་མཁན་ཡུ་རོབ་ཀྱི་ཚོང་ལས་ཁང་ཁག་ཅིག་གི་ཐོག་ལ་དམ་བསྒྲགས་བཙན་འགེལ་བྱས་ཡོད་པ་དང། རྒྱལ་ཁབ་ཉི་ཤུ་རྩ་བདུན་ཡོད་པའི་ཡུ་རོབ་ཤོག་ཁག་དེས་རང་ཉིད་ཀྱི་དམ་དྲག་དེ་དག་ཨུ་རུ་སུའི་ཁྲིམས་དོན་ལས་ཁང་གི་དཔོན་རིགས་དང་ད་ག་ནང་བཞིན་ས་གནས་ཀྱི་སྲིད་དོན་པ་ཚོ་དང་ཡུཀ་རེན་གྱི་ཕྲུ་གུ་ན་གཞོན་སྟོང་ཕྲག་མང་པོ་སློབ་གསོའི་ཆེད་དུ་ཨུ་རུ་སུར་བཙན་ཁྲིད་བྱེད་མཁན་དཔོན་རིགས་ཚོར་དམིགས་ཏེ་བྱས་ཡོད་ཅེས་གསུངས་ཡོད་འདུག་ཨུ་རུ་སུའི་ཕྱི་སྲིད་ལས་ཁུངས་ཀྱིས་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཁང་གི་ཁྲིམས་གཞིའི་དགོངས་དོན་ལྟར་བྱས་པ་ཡིན་ན་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་དམ་དྲག་དེ་དག་ཁྲིམས་འགལ་རེད་ཅེས་བཤད་པ་དང་ཆབས་ཅིག་ཡུ་རོབ་ཀྱི་ཡུལ་ཁག་ཚོས་ཡུཀ་རེན་ལ་དྲག་ཆས་གོ་མཚོན་གྱི་རོགས་རམ་བྱས་ཡོད་པའི་སྐྱོན་བརྗོད་བྱས་ཏེ་ཡུ་རོབ་ཡུལ་ཁག་གི་དཔོན་རིགས་ཁག་ཅིག་ཨུ་རུ་སུར་ཕེབས་མི་ཆོག་པའི་དམ་དྲག་བཙན་འགེལ་བྱས་ཡོད་འདུག་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱིས་ཡུ་རོབ་ནང་ལ་ཡོད་པའི་ཨུ་རུ་སུའི་དངུལ་ཁང་དང་ཁང་པ་སོགས་བེད་སྤྱོད་བྱས་མི་ཆོག་པ་བཟོས་པ་དང་ཨུ་རུ་སུའི་དཔོན་རིགས་རྣམས་ཡུ་རོབ་ནང་ལ་ཡོང་མི་ཆོག་པའི་དམ་བསྒྲགས་དེ་ཚོ་ནི་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱིས་ཨུ་རུ་སུའི་ཐོག་ལ་བཙན་འགེལ་བྱས་པའི་དམ་བསྒྲགས་བཀག་སྡོམ་བཅུ་གསུམ་པ་དེ་ཡིན་པ་དང། ཨུ་རུ་སུས་ཨ་མི་རི་ཀས་བྱས་པའི་དམ་བསྒྲགས་བཀག་སྡོམ་དེ་ཚོར་ད་ལྟ་བར་དུ་ལན་འདེབས་གང་ཡང་བྱས་མེད་པ་དང་ཨ་མི་རི་ཀས་ཨུ་རུ་སུའི་ཐོག་ལ་བཙན་འགེལ་བྱས་པའི་དམ་བསྒྲགས་བཀག་སྡོམ་དེ་ཚོ་ནི་སྲིད་འཛིན་ཇོ་བྷའི་ཏུན་མཆོག་གིས་ཨ་མི་རི་ཀའི་ནུབ་ཕྱོགས་ཀྱི་མངའ་སྡེ་ཀལི་ཧྥོར་ནི་ཡ་ནང་ལ་ཨ Alexei Navalny དམ་པ་དེ་ཉིད་ཀྱི་སྐུ་ཟླ་ཡུ་ལི་ཡ་དང་ད་ག་ནང་བཞིན་ཁོང་གི་སྲས་མོ་ཟླ་ཞྭ་གཉིས་མཇལ་འཕྲད་གནང་སྟེ་ཐུགས་གསོའི་འཚམས་འདྲི་ཕུལ་བའི་ཕྱི་ཉིན་གསལ་བསྒྲགས་གནང་ཡོད་པ་རེད། ངས་དེ་རིང་སྐུ་ཞབས Navalny དམ་པ་དེ་ཉིད་ཀྱི་སྐུ་ཟླ་མཇལ་འཕྲད་ཞུས་པ་ཡིན། ངས་དམ་པ་དེ་ཉིད་ཀྱི་སྙིང་སྟོབས་ལ་བསྔགས་བརྗོད་ཞུ་བའི་ཐོག་ཁོང་གི་སྐུ་ཟླ་དང་སྲས་མོར་ཐུགས་གསོའི་འཚམས་འདྲི་ཕུལ་བ་ཡིན། ང་ཚོ་ཨ་མི་རི་ཀས་ཨུ་རུ་སུའི་ཐོག་ལ་བཙན་འགེལ་བྱ་རྒྱུའི་དམ་བསྒྲགས་གསར་པ་དེ་ཚོ་སང་ཉིན་གསལ་བསྒྲགས་བྱ་རྒྱུ་ཡིན་པ་དང། ང་ཚོའི་དམ་བསྒྲགས་བཀག་སྡོམ་དེ་ཚོ་ནི་སྲིད་འཛིན་ཕུ་ཐིན་གྱིས་ཡུ་ཀེ་རེན་ལྟ་བུའི་རྒྱལ་ཁབ་གཞན་པའི་ཐོག་ལ་བཙན་རྒོལ་བྱེད་པ་དང་རྒྱལ་ནང་དུ་སྐུ་ཞབས་ན་ཝལ་ནི་ལྟ་བུའི་སོ་སོའི་མི་མང་ཚོར་གདུག་རྩུབ་མནར་གཅོད་གཏོང་གི་ཡོད་པ་འགོག་རྒྱུར་དམིགས་པ་ཞིག་ཡིན་ཅེས་གསུངས་འདུག། ཨུ་རུ་སུས་སྐུ་ཞབས་ནཱ་ཝཱལ་ནི་རང་ཉིད་ཀྱི་བཙོན་ཁང་གི་ཕྱི་རོལ་དུ་སྐུ་འཆམ་གནང་པའི་སྐབས་ལ་གློ་བུར་དུ་འདས་གྲོངས་སུ་གྱུར་ཡོད་ལུགས་ཤོད་ཀྱི་ཡོད་པ་རེད། གོང་ཞུས་ཀྱི་གནས་ཚུལ་འདི་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚུན་ཡིན། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ནས་ཨ་རིའི་རླུང་འཕྲིན་ཁང་ནས་ལས་རིམ་མུ་མཐུད་སྙན་སྒྲོན་ཞུ་གི་ཡིན། ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བཞིའི་ཉིན་མོ་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་གྱིས་ཡུ་ཀེན་གྱི་ཐོག་ལ་དམག་བརྒྱབ་སྟེ་དེ་རིང་གི་ལོ་གཉིས་ཧྲིལ་པོ་འཁོར་གྱི་ཡོད་པ་དང། མཛེས་སྡུག་དང་ལྡན་པའི་ཡུ་ཁུན་རྒྱལ་ཁབ་དེ་གང་སར་དམག་གི་གཏོར་བཤིག་དང་ཡུལ་མི་ཚོར་ནང་མི་དང་ཁ་བྲལ་བའི་སྡུག་བསྔལ་གྱིས་ཁེངས་པ་ཞིག་ཏུ་གྱུར་ཡོད་པ་སོགས་གནས་ཚུལ་ཁ་པར་གསན་ཡིག་ནས་སྙན་སྒྲོན་ཞུ་གི་ཡིན། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བཞིའི་ཉིན་མོ། ཨུ་རུ་སུའི་སྲིད་འཛིན་ཝ་ལ་ཀྲེ་མེ་ཕུའུ་ཀྲིན་གྱིས་ཡུ་ཁུན་གྱི་ཐོག་ལ་དམག་བརྒྱབ་སྟེ་དེ་རིང་གི་ལོ་གཉིས་ཧྲིལ་པོ་འཁོར་གྱི་ཡོད་པ་རེད། སྲིད་འཛིན་ཕུ་ཀྲིན་གྱི་བཀའ་རྒྱ་འོག་ལ་ཨུ་རུ་སུའི་དམག་དཔུང་གིས་ཡུ་ཁུན་གྱི་ཤར་ནུབ་ལྷོ་བྱང་ཕྱོགས་བཞི་ནས་དམག་དྲངས་ཏེ་ཡུ་ཁུན་དེ་ཞི་བདེ་ལྡན་པ་དང་ནཱ་ཛི་རིང་ལུགས་པ་ཚོ་མེད་པ་བཟོ་རྒྱུའི་ཆེད་དུ་དམིགས་བསལ་གྱི་དམག་དོན་ལས་འགུལ་ཞིག་འགོ་བཙུགས་པ་ཡིན་ཞེས་གསལ་བསྒྲགས་བྱས་ཏེ། ཡུ་ཁུན་གྱི་ས་ཁུལ་ཡོངས་ཀྱི་ནང་དུ་དྲག་རྒོལ་བྱེད་འགོ་ཚུགས་ཏེ་ལོ་གཉིས་ཕྱིན་པའི་རྗེས་སུ། ད་ལྟའི་དུས་དེར་དེ་སྔ་མཛེས་སྡུག་དང་ལྡན་པའི་ཡུ་ཁུན་གྱི་རྒྱལ་ཁབ་དེ་གང་སར་དམག་གིས་གཏོར་རྒོལ་དང། བུད་མེད་ཚོ་ཁྱོ་ག་དང་ཁ་བྲལ་ཏེ་ཁེར་རྐྱང་དུ་ལུས་པ་དང་ཕྲུ་གུ་ཚོ་སླབ་གྲྭར་འགྲོ་ས་མེད་པ། ཞིང་པ་ཚོ་ཞིང་ལས་བྱེད་ས་མེད་པ། རྒན་རྒོན་ཚོ་ནང་མི་དང་ཁ་བྲལ་བ་སོགས་ཀྱི་སྡུག་བསྔལ་གྱིས་ཁེངས་པ་ཞིག་ཏུ་གྱུར་ཡོད་པ་རེད། དམག་གི་མདུན་ས་ནས་རྒྱང་ཐག་ཀི་ལོ་མི་ཀྲེ་བརྒྱ་ཙམ་གྱི་མཚམས་སུ་གནས་པའི་ལུ་ཚུའུ་ཝརྟ་ཁ་ཟེར་བའི་གྲོང་ཚོ་ཞིག་གི་ནང་ལོ་ན་སུམ་ཅུ་སོ་དགུ་ཡིན་པའི་བུད་མེད། ཨེ་ལོ་ན་ཨོ་ཤུ་ཁོ་དང་ཁོ་མོའི་ལོ་ན་ལྔ་ཡིན་པའི་བུ་མོས་དགུན་དུས་ཀྱི་ཁ་བའི་ཁྲོད་དུ་དམག་ནང་འཆི་སྐྱོན་བྱུང་བའི་རང་གི་ཁྱོ་གའི་དུར་སར་མེ་ཏོག་འཇོག་བཞིན་ཡོད་པ་དང། དམག་འཁྲུག་མ་བྱུང་གོང་དུ་ཁོང་གི་བཟའ་ཟླ་ལོ་ན་སུམ་ཅུ་སོ་བརྒྱད་ཡིན་པ་ཨོ་ནེའི་ཤུག་ནི་ཁ་ལོ་བ་ཞིག་དང་ལག་ཤེས་མི་སྣ་ཞིག་ཡིན་ན་ཡང་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ལོར་བཱལ་མུར་གྲོང་ཁྱེར་གྱི་ནང་ཨུ་རུ་སུར་ཁ་གཏད་ཀྱི་དམག་འཐབ་ཀྱི་ནང་དུ་འདས་གྲོངས་སུ་གྱུར་ཡོད་པས། དེ་ལྟ་བུའི་ལོ་རྒྱུས་ནི་ཡུའུ་ཁུན་གྱི་ཁྱིམ་ཚང་མང་པོར་འབྱུང་བཞིན་ཡོད་ཅིང། ཡུའུ་ཁུན་གྱི་བུད་མེད་དང་ཕྲུ་གུ་ཚོའི་རྒྱུན་ལྡན་གྱི་འཚོ་བ་ལྟ་བུར་གྱུར་ཡོད་པ་རེད། ཟླ་ཉིན་སྤྱི་ཟླ་དྲུག་པ་ནས་ཡུའུ་ཁུན་གྱིས་ཨུ་རུ་སུའི་དམག་ལ་ཁ་གཏད་ཀྱི་དམག་འཐབ་ཤུགས་ཆེ་རུ་བཏང་ཡོད་ཀྱང་ད་བར་དུ་དམག་ལ་རྒྱལ་ཁའི་གྲུབ་འབྲས་ཆེ་བ་བྱུང་མེད་པ་རེད། ཕྱོགས་གཉིས་ཀྱི་དབར་ལ་དམག་འཁྲུག་མཚམས་འཇོག་གི་གྲོས་མོལ་ཐེངས་ཁ་ཤས་ཤིག་བྱས་ཡོད་ཀྱང་གྲུབ་འབྲས་བྱུང་མེད་པ་དང། ཡུའུ་ཁུན་གྱིས་ཨུ་རུ་སུས་བཙན་བཟུང་བྱས་པའི་ས་ཁུལ་ཡོངས་རྫོགས་ཀྱི་ནང་ནས་ཨུ་རུ་སུ་གྱི་དམག་དཔུང་རྣམས་ཕྱིར་འཐེན་མ་བྱས་པའི་བར་དུ་ཞི་བའི་གྲོས་མོལ་ཡོང་ཐབས་མེད་པ་བརྗོད་ཀྱི་ཡོད་པ་དང། ཡིན་ན་ཡང་ཨུ་རུ་སུ་གྱི་སྲིད་འཛིན་པུ་ཀྲིན་གྱིས་དམག་འཁྲུག་འདི་མཚམས་འཇོག་བྱེད་རྒྱུའི་འཆར་གཞི་མེད་ཅེས་བརྗོད་ཀྱི་ཡོད་པ་རེད། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནས་ཨུ་རུ་སུས་ཡུ་ཁུན་གྱི་ཐོག་ལ་དམག་བརྒྱབ་སྟེ་འདས་པའི་ལོ་གཉིས་ཀྱི་རིང་ཡུ་ཁུན་ལ་དམག་གི་གཏོར་རྒོལ་ཤུགས་ཆེ་བྱུང་ཡོད་པ་དང་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་གཉིས་པ་ནས་བཟུང་སྟེ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལས་ཁུངས་ཀྱི་རྟོག་ཞིབ་སྙན་ཐོ་ལ་གཞིགས་ན་ཡུག་ཁུན་གྱི་ཡུལ་མིའི་མི་སེར་དཀྱུས་མ་ཁྲི་གསུམ་ལྷག་ཙམ་ཞིག་འཆི་སྐྱོན་བྱུང་ཡོད་པ་དང། དེ་དག་གི་ནང་ནས་ཉིས་སྟོང་མ་ཟིན་ཙམ་ཞིག་ནི་ཕྲུ་གུ་ཡིན་པའི་གནས་ཚུལ་སྤེལ་ཡོད། ཡུག་ཁུན་གཞུང་ནས་དམག་འཁྲུག་འགོ་བཙུགས་པ་ནས་བཟུང་སྟེ་དམག་མི་འཆི་སྐྱོན་གྱི་གྲངས་འབོར་དེ་གཞུང་གིས་གསང་བའི་ཐོག་ནས་ཕྱིར་བསྒྲགས་གནང་གི་མེད་པ་རེད། ཡིན་ན་ཡང་ཨུ་རུ་སུ་གྱི་རྒྱལ་སྲུང་ལྷན་ཁང་ནས་ཟླ་ཉིན་བསྡོམས་ཐོ་ཞིག་བཏོན་ཏེ། ཡུ་ཁུན་གྱི་དམག་མི་འབུམ་གསུམ་དང་ཁྲི་བརྒྱད་ཙམ་ཞིག་འཆི་སྐྱོན་བྱུང་ཡོད་ལུགས་དང། དམག་ཞབས་ཀྱི་ལོ་ཚད་ཟིན་པའི་ཡུ་ཁུན་བའི་སྐྱེས་པ་ཁྱོ་ག་འབུམ་དྲུག་དང་ཕྱེད་ཀ་ཙམ་ཞིག་ཡུ་རོབ་ཀྱི་རྒྱལ་ཁབ་གཞན་གྱི་ནང་དུ་བྲོས་བྱོལ་དུ་ཕྱིན་ཡོད་པའི་གནས་ཚུལ་སྤེལ་ཡོད། འོན་ཀྱང་ཡུ་ཁུན་དང་རྒྱལ་ཚོགས་སོགས་ནས་ཨུ་རུ་སུ་གྱི་བཤད་ཚུལ་དེ་ཚོ་བདེན་པ་ཡིན་མིན་ར་སྤྲོད་གནང་མེད་པ་དང། རྒྱལ་ཚོགས་ནས་ཡུ་ཁུན་ལ་དམག་འཁྲུག་བྱུང་བ་ནས་བཟུང་ཡུ་ཁུན་བ་ས་ཡ་དྲུག་དང་འབུམ་གསུམ་ཙམ་ཞིག་སྐྱབས་བཅོལ་དུ་འགྲོ་དགོས་བྱུང་ཡོད་པ་དེ་དག་མང་ཆེ་བ་ཡུ་རོབ་ཀྱི་རྒྱལ་ཁབ་ཁག་ནང་དུ་འབྱོར་ཡོད་པར་འགྲེལ་བརྗོད་གནང་གི་ཡོད་པ་རེད། ཡང་ཨུ་རུ་སུ་ཕྱོགས་ལ་ཡང་འདས་པའི་ལོ་གཉིས་ཀྱི་ནང་དུ་དམག་འཁྲུག་དེ་འཕྲལ་དུ་མཚམས་འཇོག་ཐུབ་པའི་ཐོག་མའི་རེ་བ་བཞིན་དུ་རྒྱལ་ཁ་ཐོབ་མེད་པ་དང་དངོས་སུ་མིང་འདོན་མ་གནང་པའི་ཨ་མི་རི་ཀའི་རྒྱལ་སྲུང་ལྷན་ཁང་གི་མི་སྣས་གནས་ཚུལ་སྤེལ་དོན་བྱས་ན་ཨུ་རུ་སུར་གོ་མཚོན་དང་དམག་གི་འགྲོ་གྲོན་ཧ་ཅང་ཆེ་བ་སྟེ། ཨ་སྒོར་ཐེར་འབུམ་ཉིས་བརྒྱ་བཅུ་གཅིག་ཙམ་ཞིག་ཕྱིན་ཟིན་ཡོད་པ་དང། དམག་མི་འབུམ་གསུམ་དང་ཁྲི་གཅིག་ཙམ་ཞིག་འཆི་སྐྱོན་བྱུང་ཡོད་པ་གསུང་གི་ཡོད་པ་དང། ཉིས་སྟོང་ཉི་ཤུ་རྩ་གསུམ་གྱི་སྤྱི་ཟླ་བརྒྱད་པའི་ནང་ཨུ་རུ་སུ་གཞུང་ནས་དམག་མི་བསྡུ་སྐོང་གི་གསལ་བསྒྲགས་ཤིག་བྱས་པའི་སྐབས་སུ་ཚོད་དཔག་བྱས་ན་དམག་ཞབས་ཀྱི་ལོ་ཚད་ཟིན་པ་གཙོ་བོར་གྱུར་བའི་ཁྱོན་ཨུ་རུ་སུའི་ཡུལ་མི་ས་ཡ་གཅིག་ཙམ་ཞིག་རྒྱལ་ཁབ་གཞན་གྱི་ནང་དུ་སྐྱབས་བཅོལ་འམ་ཉེན་གཡོལ་དུ་ཕྱིན་ཡོད་པ་དང། དེ་བཞིན་དུ་ཨུ་རུ་སུས་ཡུག་ཀྲེན་གྱི་ཐོག་ལ་དམག་བརྒྱབ་པའི་རྗེས་སུ། ཨུ་རུ་སུའི་ནང་གི་ཕྱི་ཡི་བཟོ་ཚོང་ཁང་དང་ཟ་ཁང་དང་ཚོང་ཁང་ལ་སོགས་པ་གྲགས་ཅན་མང་པོ་ཨུ་རུ་སུ་ནས་ཕྱིར་ཐོན་ཡོད་པས། ཨུ་རུ་སུའི་དཔལ་འབྱོར་ལ་ཡང་གྱོང་གུན་ཆེན་པོ་བྱུང་ཡོད་པ་རེད། ཡང་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་གསུམ་པའི་ནང་དུ་ཡུ་རོབ་ཀྱི་གྲོང་ཁྱེར་ཧཱག་གི་ནང་དུ་ཡོད་པའི་རྒྱལ་སྤྱིའི་དམག་འཁྲུག་སྐབས་ཀྱི་ཉེས་ཅན་པའི་ཁྲིམས་ཁང་ནས་ཨུ་རུ་སུ་གི་སྲིད་འཛིན་ཕུ་ཊིན་ལ་བཙན་འཛུལ་བྱས་པའི་ཡུག་ཀྲེན་གྱི་ས་ཁུལ་ཁག་གི་ནང་ནས་ཕྲུ་གུ་སྟོང་ཚོ་མང་པོ་ཞིག་བཙན་ཁྲིད་བྱས་པའི་དམག་སྐབས་ཀྱི་ཁྲིམས་འགལ་ནག་ཉེས་བསགས་ཡོད་ཅེས་གསལ་བསྒྲགས་གནང་བ་དང་རྒྱལ་སྤྱིའི་ཁྲིམས་ཁང་དེས་ཆིངས་ཡིག་གི་ནང་དུ་ཡོད་པའི་རྒྱལ་ཁབ་ཁག་གི་ནང་འགྲོ་སྐྱོད་བྱས་ཚེ་འཛིན་བཟུང་ཆོག་པའི་བཀའ་ཁྱབ་ཞིག་ཀྱང་བཏང་ཡོད་པ་རེད། འདི་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་ཡོད་པའི Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཨི་ཟི་རེལ་དང་ཧ་མཱ་སི་བར་གྱི་དམག་འཁྲུག་དེ་མཇུག་སྒྲིལ་པའི་རྗེས་སུ་གྷ་ཛའི་མ་འོངས་པའི་གནས་སྟངས་སྐོར་ལ་ཨི་ཟི་རེལ་གྱི་སྲིད་བློན Benjamin Netanyahu གིས་བཏོན་པའི་འཆར་གཞི་དེ་རེས་གཟའ་པ་སངས་ཉིན་མོ་ལ་ཡོངས་བསྒྲགས་བྱས་ཡོད་ཀྱང་དེ་ནི་ཨ་མི་རི་ཀ་གཙོས་པའི་རྒྱལ་ཁབ་གཞན་པ་ཚོའི་འཆར་གཞི་དང་འགལ་ཟླ་ཆགས་ཡོད་པ་རེད། ལྷག་དོན་དུ West Bank གི་ས་ཐོག་ལ་ཨིས་རལ་གྱི་གཞིས་ཆགས་གསར་པ་རྒྱག་རྒྱུ་གི་འཆར་གཞི་དེ་ནི་རྒྱལ་སྤྱིའི་ཁྲིམས་དང་རྒྱབ་འགལ་ཆགས་ཡོད་པ་རེད་ཅེས་རེས་གཟའ་པ་སངས་ཉིན་མོ་རུ་ཨ་མི་རི་ཀས་ཨིས་རལ་ལ་ཡོངས་གྲགས་ཐོག་ནས་སྐྱོན་བརྗོད་གནང་ཡོད་པའི་སྐོར་རྒྱལ་སྤྱིའི་གསར་ལམ་ཁག་ནས་ཐོན་པའི་གནས་ཚུལ་དེ་འཕྲིན་ལས་ཆོས་སྒྲོན་ལགས་ནས་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་གནང་གི་རེད།
תמיד יש שליטה། ביטחונית שלנו།
ཨི་སི་རེལ་གྱི་སྲིད་བློན་བན་ཇི་མིན་ནེ་ཐན་ཡ་ཧུས་དོན་དག་གཉིས་ཀྱི་ཐད་ལ་ལན་མ་བརྒྱབ་པར་ཡུན་རིང་གཡོལ་བ་ལྟ་བུའི་གནད་དོན་གཉིས་པོ་ནི་འདས་པའི་ཕྱི་ཟླ་བཅུ་པའི་ཕྱི་ཚེས་བདུན་གྱི་ཉིན་ཨི་སི་རེལ་གྱི་ལྷོ་ཤར་དུ་ས་འབྲེལ་ཡོད་པའི་ཕཱ་ལེ་སི་ཐན་གྱི་ལུང་པ་གྷ་ཛ་ནས་གྷ་ཛའི་འཛིན་སྐྱོང་བྱེད་མཁན་གྱི་ཕཱ་ལེ་སི་ཐན་གྱི་སྲིད་དང་དྲག་པོའི་ཚོགས་པ་ཧ་མཱ་སི་ཀྱིས་ཨི་སི་རེལ་ལ་དྲག་ཏུ་རྒོལ་དུས་ཨི་སི་རེལ་གྱིས་སྔོན་འགོག་མ་ཐུབ་པའི་ཨི་སི་རེལ་གྱི་འཐུས་ཤོར་དང་ཇུས་ཉེས་དེའི་ཉེས་སྐྱོན་དང་འགན་སུ་ལ་ཡོད་པ་དང། གཉིས་པར་ཨི་ཟི་རེལ་དང་ཧ་མཱ་སི་ཀྱི་བར་གྱི་ད་ལྟའི་དམག་འཐབ་དེ་ཨི་ཟི་རེལ་ལ་ཐོབ་པ་ཞིག་གི་ངང་ལ་མཇུག་བསྒྲིལ་ན། གྷ་ཛའི་འཛིན་སྐྱོང་གི་དབང་ཆ་དེ་སུས་འཛིན་རྒྱུ་བཅས་གཉིས་པོ་ཡིན་པ་དང། གོང་ཞུས་ཀྱི་དོན་དག་དང་པོ་དེའི་ཐད་ནེ་ཐན་ཡ་ཧུས་ད་དུང་ཡང་ལན་ཁ་ཐུག་ཁ་གསལ་རྒྱག་གི་མེད་པ་རེད་དེ་དོན་དག་གཉིས་པ་དེའི་ཐད་ལ། ནེ་ཐན་ཡ་ཧུས་འཆར་གཞིའི་གྲོས་འཆར་ཞིག་གཟའ་ཕུར་བུའི་མཚན་མོར་ཁོ་རང་གི་བཀའ་ཤག་ལ་གཟིགས་འབུལ་གྱི་རྗེས་ནམ་ཕྱེད་ཀྱི་རྗེས་ལ་ཡོངས་བསྒྲགས་བྱས་ཏེ་འཆར་གཞི་རོབ་སྒྲིག་དེ་གྲོས་བསྡུར་སྣོན་སྤེལ་བྱ་རྒྱུའི་གཞི་རྩ་འཛུགས་ས་ཞིག་གི་ཚུལ་དུ་ཡིན་པ་ཡང་ཁོ་རང་གི་ལས་ཁུངས་ཀྱིས་བརྗོད་ཤག། འདི་སྔོན་གཞན་གྱིས་སྐད་ཆ་བཤད་ས་མེད་པ་དང་གུ་བཤངས་བྱེད་ཡ་མེད་པ་ལ་བརྩིས་པའི་འཆར་གཞི་དེར་ད་ཆ་དམངས་ཀྱི་གྲོས་བསྡུར་གྱི་གྲོས་འཆར་དེ་ལྟར་ནི་ཨི་ཛི་རལ་རང་ཉིད་ཀྱི་གཞུང་ཞབས་ཐེ་བའི་མི་མང་པོ་ཞིག་ལ་ཡ་མཚན་པོ་བྱུང་ཡོད་པ་དང། སྲིད་ཇུས་གསར་པ་དང་ལྡན་པའི་འཆར་གཞི་དེའི་འབུལ་ལམ་དེ་ཨི་སི་རེལ་གྱི་གཞུང་དང་ཨ་རིའི་སྲིད་འཛིན་སྦཱི་ཌེན་གྱི་དོན་གཅོད་སྐུ་ཚབ Brett McGurk གྱི་བར་ལ་གཟའ་ཕུར་བུ་དེ་ཉིན་ངོ་འཕྲད་ཚོགས་འདུ་ཞིག་གི་རྗེས་སུ་བྱུང་པ་ཨི་སི་རེལ་གྱི་གཞུང་ཞབས་ཤིག་གིས་རང་མིང་ཡོངས་གྲགས་མེད་པར་གསུངས་པ་ཚགས་ཤོག The Washington Post གིས་གནས་ཚུལ་སྤེལ་བའི་ནང་ལ་བྲིས་ཤག། དམག་འཐབ་ཀྱི་རྗེས་སུ་གྷ་ཛའི་འཛིན་སྐྱོང་ཐད་ཀྱི་ནེ་ཐན་ཡ་ཧུའི་འཆར་གཞིའི་རོབ་སྒྲིག་དེ་ནི་ནེ་ཐན་ཡ་ཧུས་ད་བར་དུ་ཡོངས་གྲགས་ལ་བཤད་པ་ཚོ་རང་འཇགས་ལྟ་བུ་ཞིག་དང། གྷ་ཛའི་ཕུགས་ཀྱི་ཐད་ལ་ནེ་ཐན་ཡ་ཧུས་འགོ་ཁྲིད་པའི་ཨིས་ར་ཨེལ་གྱི་གཞུང་གི་གཞུང་འབྲེལ་གྱི་འཆར་གཞི་ནི། ཨ་རི་དང་ཨ་རབ་རྒྱལ་ཁབ་སོགས་པ་རྒྱལ་སྤྱིའི་རྒྱལ་ཁབ་མང་པོ་ཞིག་དང་མཐུན་རྒྱུ་མེད་པའི་ལམ་བུའི་ཐོག་ཡོད་པ་ཞིག་ཀྱང་བསྟན་འདུག། མ་མཐུན་ས་གཙོ་བོ་ཁག་ལ་གཟིགས་ན་མ་མཐུན་ས་གཙོ་བོ་ཞིག་ནི་ཕཱ་ལེ་སི་ཐན་གྱི་མི་རིགས་ཀྱི་རྒྱལ་ཁབ་ཐ་དད་བཟོ་རྒྱུའི་དོན་དག་སྒང་ལ་ཆགས་འདུག་སྲིད་འཛིན་བྷ་ཌེན་གྱིས་དབུ་ཁྲིད་པའི་ཨ་རིའི་གཞུང་དང་ཕཱ་ལེ་སི་ཐན་གྱི་མི་རིགས་དང་འདྲ་བའི་ཆོས་ལུགས་ཁ་ཆེ་དང་མི་རིགས་ཨ་རབ་ཡིན་པའི་ཨ་རབ་རྒྱལ་ཁབ་ཚོས། ཨིས་རལ་གྱི་གཡས་གཡོན་གཉིས་སུ་ཆགས་པའི་ཕཱ་ལེ་སི་ཐན་མི་རིགས་གཞིས་ཆགས་སའི་ལུང་པ་མིང་ལ་གྷ་ཛ་དང West Bank ཟེར་བ་གཉིས་པོ་ཕཱ་ལེ་སི་ཐན་མི་རིགས་རང་གིས་དབང་སྒྱུར་བྱས་པའི་ཕཱ་ལེ་སི་ཐན་གྱི་མི་རིགས་ཀྱི་རྒྱལ་ཁབ་རང་དབང་རང་བཙན་ཅན་ཞིག་བཟོ་དགོས་པ་དང་དེ་ལྟར་ཕཱ་ལེ་སི་ཐན་དང་ཨིས་རལ་གྱི་སོ་སོའི་རྒྱལ་ཁབ་ཐ་དད་གཉིས་བཟོ་རྒྱུ་ནི་ཕཱ་ལེ་སི་ཐན་དང་ཨིས་རལ་གྱི་ལོ་མང་པོའི་འཁོན་འཁྲུག་སེལ་བའི་ཐབས་ལམ་དེ་ཁོ་ན་དེ་ཡིན་པ་གསུང་གི་ཡོད་པ་རེད་དེ། གཟའ་པ་སངས་ཀྱི་སྔ་པོར་ཡོངས་བསྒྲགས་བྱས་པའི་གྷ་ཛའི་ཕུགས་ཀྱི་ཐད་ཀྱི་ནེ་ཐན་ཡ་ཧུའི་འཆར་གཞི་ནང་ལ། ད་ལྟའི་དམག་འཐབ་དེ་མཇུག་སྒྲིལ་ཚར་དུས་གཙང་པོ་ཇོར་ཌན་གྱི་ནུབ་ཕྱོགས་ཀྱི་ས་ཆ་ཆ་ཚང་ལ་ཨི་སི་རེལ་གྱི་དམག་མིའི་སྐོར་གཡེང་བྱ་རྒྱུ་དང། དེ་ཡང་དུས་ཚོད་ངེས་མེད་ཀྱི་རིང་བྱ་རྒྱུ་བཀོད་ཡོད་པ་རེད་འདུག། གཙང་པོ་ཇོར་ཌན་གྱི་ནུབ་ཕྱོགས་ཀྱི་ས་ཆ་ཟེར་དུས་ཨི་སི་རེལ་དང་དེ་ནས་ཕཱ་ལེ་སི་ཐན་མི་རིགས་གཞིས་ཆགས་སའི་ལུང་པ་མིང་ལ་གྷ་ཛ་དང West Bank ཟེར་བ་གཉིས་ཀ་ཚུད་ཀྱི་ཡོད་པས། ཚིག་སྦྱོར་དེ་ལྟར་གྱིས་ཕྱིས་འབྱུང་གྷ་ཛ་དང West Bank གཉིས་པོ་མཉམ་དུ་རང་དབང་རང་བཙན་གཙང་མའི་ཕཱ་ལེ་སི་ཐན་གྱི་རྒྱལ་ཁབ་ཞིག་བཟོ་རྒྱུར། ནེ་ཐན་ཡཱ་ཧུས་ལམ་ལ་བཏང་མཁན་མིན་པ་ལྟ་བུ་ཞིག་མཐོང་ཚུལ་རྒྱ་ཆེ་འབྱུང་བཞིན་འདུག་ནེ་ཐན་ཡཱ་ཧུའི་ཚིག་སྦྱོར་གྱི་ནང་ལ་གཙང་པོ་ཇོར་ཌན་གྱི་ནུབ་ཕྱོགས་ཀྱི་ས་ཆ་ཡོངས་རྫོགས་ལ་དུས་ཚོད་ངེས་མེད་ཀྱི་རིང་ལ་ཨི་ཟི་རེལ་གྱི་དམག་མིའི་སྐོར་གཡེང་བྱ་རྒྱུ་ལབ་པ་དེར་དམག་མིའི་སྐོར་གཡེང་ཟེར་བའི་ཚིག་འགྲོས་བཀོད་མི་འདུག་དེའི་ཚབ་ལ་བདེ་འཇགས་དང་བདེ་སྲུང་གི་སྟངས་འཛིན་ཞེས་བཀོད་བཞག་དེ་ནས་གཱ་ཛའི་ཐད་ལ་ཨ་རི་དང་ཨི་ཟི་རེལ་གྱི་འཆར་གཞི་མ་མཐུན་ས་གཉིས་པ་ཞིག་ལ་གཟིགས་ན། སྲིད་འཛིན་སྦཱེ་ཌེན་གྱིས་དབུ་ཁྲིད་པའི་ཨ་རིའི་གཞུང་གིས་གྲོས་འཆར་བཏོན་པ་ཞིག་ནི West Bank། ཟེར་བའི་ས་ཆར Palestine གྱི་མི་རིགས་ཀྱི་གཞུང་ལྟ་བུ་ཨིན་སྐད་དུ Palestinian Authority ཟེར་བ་ཞིག་གིས་འཛིན་སྐྱོང་བྱས་པའི་པེ་ལིས་ཐན་གྱི་གཞིས་ཆགས་དང་སྒྲིག་འཛུགས་ཡོད་པ་དེའི་ཟུངས་ཤུགས་ཆེ་ལ་བཏང་ནས། གྷ་ཛའི་འཛིན་སྐྱོང་གི་འགན་དབང་དེ་ལ་སྤྲད་དགོས་པ་གསུང་གི་ཡོད་ཁར Netanyahu ཡི་འཆར་གཞིའི་ནང་ལ། རྗེས་སུ་གྷ་ཛ་ལ་ཨིས་ར་ཨེལ་གྱི་དམག་མིའི་སྐོར་གཡེང་བཞག་བཞག་པ་ཞིག་གི་འོག་ཏུ་གྷ་ཛའི་ཉིན་རེ་ཉིན་རེ་འཛིན་སྐྱོང་གི་འགན་དབང་དེ་འཇིགས་སྐུལ་རིང་ལུགས་དང་འབྲེལ་བ་མེད་པའི་གྷ་ཛའི་བཅའ་སྡོད་ཡུལ་མི་དེ་འདྲ་ལ་འགན་དབང་སྤྲད་རྒྱུ་བཤད་ནས West Bank ས་ཐོག་གི Palestine གྱི་སྒྲིག་འཛུགས་དེ་ལ་གྷ་ཛའི་འཛིན་སྐྱོང་གི་འགན་དབང་སྤྲད་རྩིས་མེད་པ་ཞིག་བསྟན་འདུག། དེ་ནས་ནེ་ཐན་ཡ་ཧུའི་འཆར་གཞིའི་ནང་ལ་གྷ་ཛའི་ལྷོ་མཐར་རྒྱལ་ཁབ་ཨི་ཇེབ་དང་གྷ་ཛའི་བར་ལ་ས་མཚམས་ཡོད་པ་དེ་སྒོ་བརྒྱབ་ནས་དེ་གར་ཨིས་ར་ཨེལ་གྱི་སྲུང་བྱ་བཞག་རྒྱུ་ཞིག་བཤད་འདུག་པས་དེ་ལྟར་ལ་ཨི་ཇིབ་དང་ཨ་རི་སོགས་ཀྱི་མི་མཐུན་སྣང་མ་དང་ཟད་ཀ་མེད་པ་ཞིག་རེད་འདུག། ཡང་ནེ་ཐ་ཉ་ཧུའི་འཆར་གཞི་ནང་ལ་གྷ་ཛ་དང་ཨི་ཛི་རལ་གྱི་ས་མཚམས་སུ་བར་གནས་ས་ཆ་ཆེན་པོ་ཞིག་བཟོ་རྒྱུ་དང་དེ་ཡང་ད་ལྟའི་གྷ་ཛའི་ས་ཁོངས་ཀྱི་ས་ཆ་བེད་སྤྱོད་བཏང་ནས་བཟོ་རྒྱུ་བཤད་འདུག་པས་གྷ་ཛའི་ས་ཁྱོན་ད་ཡོད་དེ་དེ་ལས་ཆུང་ལ་གཏན་དུ་གཏང་རྒྱུ་རིགས་ལ་ཨ་རིས་དགག་བྱ་གནང་པ་ཞིག་ཡིན་པས་དེའི་ཐད་ནས་འགལ་ཟླ་ཞིག་ཐོན་ཤག། ཡང་ནེ་ཐ་ཉ་ཧུའི་འཆར་གཞིའི་ནང་ལ་གྷ་ཛའི་ས་ཐོག་དང West Bank གི་ས་ཐོག་ཏུ་མཉམ་འབྲེལ་རྒྱལ་ཚོགས་ཀྱི་མི་ཆོས་རོགས་རམ་གྱི་ལས་ཁུངས་གཙོ་བོ UNRWA ཟེར་བ་དེ Hamas ལ་ལག་འབྲེལ་ཡོད་མཁན་ཡིན་པ་སོགས་འགྲེལ་བརྗོད་བྱས་ཏེ་དེ་རྦད་མེད་པ་བཟོས་ནས་རྒྱལ་སྤྱིའི་རོགས་རམ་ཚོགས་པ་གཞན་དག་ཚབ་ལ་འཛུགས་རྒྱུར་གྲོས་འཆར་བཏོན་འདུག་པས་དེ་ལྟར་ལ་རྒྱལ་ཚོགས་སོགས་གཞན་གྱིས་དགག་བྱ་བྱ་སྲིད་པ་རེད་འདུག།

གྷ་ཛའི་ལུང་པའི་ངོ་བོ་དང་ཡུལ་མིའི་ངོ་བོའི་གནས་ལུགས་ཨི་ཟི་རལ་གྱིས་སྒྱུར་ཐབས་ཚོ་ལམ་ལྷོང་ཡོང་གི་མ་རེད་སོགས་གསུངས་བཞག་གྷ་ཛའི་ཡུལ་མི་ན་སེར་ཨ་ཏི་ཡ་ལྟ་བུས་གསུངས་པ་ཞིག་ལ། ན་ཐ་ན་ཡ་ཧུའི་འཆར་གཞི་དེ་གསར་པ་གང་ཡང་མ་རེད་འཆར་གཞི་རྙིང་པ་རེད་ཁོང་ཚོའི་འཆར་གཞི་དེ Palestine མ་ཚད་ཨ་རབ་རྒྱལ་ཁབ་ཚོའི་སྒང་ལ་ཡང་བཏིང་ཡོད་རེད།

དམག་ཐག་ཆད་པའི་མཇུག་གི་གྷ་ཛ་དེ་ཅི་འདྲ་བ་བཟོ་མིན་གྱི་ཐད་ལ Palestine གྱི་མི་མང་གི་བསམ་འཆར་དང་ཐེ་བྱུས་དགོས་ཀྱི་ཡོད་པ་དང། West Bank ས་ཐོག་གི Palestine གྱི་སྒྲིག་འཛུགས Palestinian Authority ཟུངས་ཤུགས་ཆེ་རུ་ཕྱིན་པ་ཞིག་གི་བསམ་འཆར་དང་ཐེ་གཏོགས་ཡོད་པ་ཞིག་དགོས་ཀྱི་ཡོད་པ། ང་ཚོ་ཨ་རིས་བརྩི་གི་ཡོད་རེད། གྷ་ཛའི་ས་ཁྱོན་ཆུང་ལ་གཏང་རྒྱུ་མེད་པ་ང་ཚོ་ཨ་རིས་བསམ་གྱི་ཡོད་རེད་ལ་བཙན་དབང་བཏང་ནས Palestine ཚོ་གྷ་ཛའི་ཕྱི་ལོགས་ལ་སྤོ་འཇུག་རྒྱུ་དེ་འདྲ་ཡང་ང་ཚོས་འདོད་པ་བྱེད་ཀྱི་མེད་པ་ང་ཚོས་མུ་མཐུད་ནས་ལབ་ལབ་རེད། ཨི་སི་རེལ་གྱི་མི་རིགས་དང་པཱ་ལི་སི་ཐན་གྱི་མི་རིགས་གཉིས་ཀ་ལ་རང་དབང་དང་མཐོང་འདྲ་འདྲ་རྩོད་རྒྱུའི་ཐོབ་ཐང་གཉིས་ཀ་ལ་ཡོད་རེད། ཨི་སི་རེལ་གྱི་གཞུང་ལ་ཨ་རིའི་ལངས་ཕྱོགས་ཚོ་ནི་ཁ་གསལ་པོ་བཟོས་བཟོས་པ་ཞིག་རེད། ཨི་སི་རེལ་དང་པཱ་ལི་སི་ཐན་གྱི་རྒྱལ་ཁབ་ཐ་དད་གཉིས་བཟོ་རྒྱུར་ཨ་རིའི་སྲིད་འཛིན་བྷའི་ཏན་གྱི་དམ་བཅའ་ནི་འགྱུར་མེད་རེད། དེ་ལྟར་གྱིས་དེ་ཁུལ་གྱི་ཡོངས་ལ་ཕན་ཡོན་ཡོད་རེད་གསུངས་པ་མ་ཚད་ཇོན་ཁེར་བྷི་དང་དེ་བཞིན་རྒྱལ་ཁབ་ཨར་ཅིན་ཏི་ནར་འཚམས་འདྲིར་ཕེབས་ཡོད་པའི་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཏོ་ནི་བྷི་ལིན་ཀིན་གྱིས། གཟའ་པ་སངས་ཀྱི་ཉིན་དེ་རང West Bank ས་ཐོག་ཏུ་ཨི་ཟི་རེལ་གྱིས་འཇུས་པའི་ས་ཆའི་སྟེང་ལ་ཁྱིམ་ཚང་སུམ་སྟོང་སུམ་བརྒྱ་ལྷག་གི་ཨི་ཟི་རེལ་གྱི་གཞིས་ཆགས་གསར་པ་རྒྱག་རྒྱུའི་ཨི་ཟི་རེལ་གྱི་གསལ་བསྒྲགས་ཤིག་ནི་རྒྱལ་སྤྱིའི་ཁྲིམས་དང་མ་མཐུན་པ་ཞིག་ཡིན་པ་དང་ཨ་རིའི་གཞུང་གིས་དགག་བྱ་ནན་པོ་གནང་གི་ཡོད་པ་ཞིག་གསུངས་སོང། Palestine མི་རིགས་གཞིས་ཆགས་སའི་ས་ཆར་ཨི་ཟི་རེལ་གྱི་གཞིས་ཆགས་རྒྱ་སྐྱེད་གཏང་རྒྱུ་རིགས་ནི་དེ་ཁུལ་དུ་གཏན་གྱི་ཞི་བདེ་འགྲུབ་རྒྱུར་གནོད་སྐྱེལ་མཁན་ཡིན་པ། སྲིད་འཛིན་བྷའི་ཏན་གྱིས་དབུ་ཁྲིད་པའི་ཨ་རིའི་གཞུང་གིས་གསུང་གསུངས་པ་ཞིག་རེད་དེ། ཨི་ཟི་རེལ་གྱི་བྱེད་སྟངས་དེ་ལྟར་ནི་རྒྱལ་སྤྱིའི་ཁྲིམས་དང་མ་མཐུན་པ་ཞིག་ཡིན་པ་ཨ་རིའི་གཞུང་ཞབས་ཀྱིས་ཡོངས་གྲགས་ལ་གསུངས་པ་དེ་ལྟར་ནི་ཕལ་ཆེར་གཟའ་པ་སངས་ཀྱི་ཉིན་མོར་ཐེངས་མ་དང་པོ་ཆགས་འདུག།
ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏན་ནས་ཨ་རིའི་རླུང་འཕྲིན་ཁང་ཡིན། ཡང་ཨི་ཟི་རེལ་དང་ཧ་མཱ་སི་བར་གྱི་དམག་འཁྲུག་དང། ཨི་ཟི་རེལ་གྱིས་རྒྱབ་སྐྱོར་བྱེད་བཞིན་པའི་ཧུའུ་སི་དྲག་སྤྱོད་ཚོགས་པས་དོས་འགེལ་གྲུ་གཟིངས་ལ་གཏོར་རྒོལ་བྱེད་བཞིན་པ་སོགས་དབུས། དབུས་ཤར་ས་ཁུལ་ཁུལ་གྱི་གནད་དོན་གྱི་ཐད་ལ་རྒྱ་ནག་གིས་རྣམ་འགྱུར་ཇི་འདྲ་ཞིག་བསྟན་གྱི་ཡོད་མིན་སོགས་ཀྱི་ཐོག་ལ་དཔྱད་བརྗོད་སྤེལ་བའི་གནས་ཚུལ་ཞིག་དཀོན་མཆོག་དོན་གྲུབ་ལགས་སྙན་སྒྲོན་ཞུ་གནང་གི་རེད། ན་ནིང་སྤྱི་ཟླ་བཅུ་པའི་ཚུན་དུ་ཨི་ཟི་རལ་དང་ཧ་མ་སིས་རྒྱུན་ཆད་མེད་པར་དམག་འཐབ་བྱེད་བཞིན་པ་དང་ཨི་རན་གྱིས་རྒྱབ་སྐྱོར་བྱེད་བཞིན་པའི་ཧ་ཚི་བོ་ལ་དྲག་སྤྱོད་ཚོགས་པ་དང་ཨི་རན་གྱི་གསར་བརྗེའི་སྲུང་སྐྱོབ་དམག་གི་སི་རི་ཡ་རུ་ཡོད་པའི་ཚོགས་པས་ལི་པ་ནན་ལ་གཏོར་རྒོལ་བྱེད་བཞིན་པ་དང། ཡང་ཨི་རན་གྱིས་རྒྱབ་སྐྱོར་བྱེད་བཞིན་པའི་ཧོ་སི་དྲག་སྤྱོད་ཚོགས་པས་རྒྱ་མཚོ་དམར་པོའི་སྟེང་གི་ཟོང་སྐྱེལ་གྲུ་གཟིངས་དག་ལ་གཏོར་རྒོལ་དང་སྟངས་འཛིན་བྱས་ཏེ། མཚོ་ཐོག་གི་ཚོང་ཟོག་སྐྱེལ་འདྲེན་ལས་དོན་ལ་གཏོར་བརླག་ཚབས་ཆེན་བཏང་འདུག་སྟེ། རྒྱལ་སྤྱིའི་དངུལ་ལོར་ཐེབས་རྩ་ཁང་གིས་བཏོན་པའི་དན་གྲངས་ལྟར་ན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་དང་པོའི་ནང་ལོ་སྔོན་མ་གི་དུས་མཉམ་དང་བསྡུར་བ་ཡིན་ན། རྒྱ་མཚོ་དམར་པོའི་སྟེང་གི་མན་དེ་མཚོ་འགག་ཏུ་འགྲོ་སྐྱོད་བྱེད་བཞིན་པའི་ཟོང་སྐྱེལ་གྲུ་གཟིངས་ཀྱི་གྲངས་ཀ་དེ་ཕྱེད་ཀ་ཙམ་མར་ཆག་ཡོད་པ་རེད། ཛ་དྲག་ཅན་གྱི་གནས་སྟངས་འདི་དག་ལ་དམིགས་ནས་ཨ་རིས་ཕྱི་འབྲེལ་གྱི་ཐབས་ལམ་བརྒྱུད་ནས་དབྱིན་ཇི་དང་མཉམ་འབྲེལ་གྱིས་མཁའ་སྐྱོད་མ་གྲུ་སོགས་དམག་འཐབ་གྲུ་གཟིངས་ཁག་ཅིག་ས་དབུས་རྒྱ་མཚོ་གི་ཁུལ་དུ་མངགས་ནས་རྒྱལ་ཁབ་ཉི་ཤུ་ལྷག་མཉམ་གཤིབ་བྱས་པའི་ཐོག་རྒྱ་མཚོ་དམར་པོའི་སྟེང་དུ་དམག་གི་སྒྲིག་འཛུགས་ཤིག་བཙུགས་ཏེ་འཛམ་གླིང་གི་མཚོ་ཐོག་སྐྱེལ་འདྲེན་ལ་སྲུང་སྐྱོབ་བྱེད་ཀྱི་ཡོད་པ་རེད། ཡིན་ན་ཡང་རྒྱ་ནག་དབུས་ཤར་ས་ཁུལ་གྱི་འགལ་ཟླ་འདི་སྤྱད་ནས་ས་ཁམས་ཆབ་སྲིད་ཀྱི་ཐོག་ཁེ་ཕན་ལེན་འདོད་བྱེད་ཀྱི་ཡོད་པ་དང། ཨ་རི་སོགས་ཀྱིས་སྣེ་ཁྲིད་པའི་དམག་གི་སྒྲིག་འཛུགས་འདིའི་ནང་དུ་མཉམ་ཞུགས་བྱས་མེད་པ་མ་ཟད། ཛ་དྲག་ཅན་གྱི་གནས་སྟངས་འདིའི་འོག་ཏུ་ཡང་ལངས་ཕྱོགས་བརྟན་པོ་ཅི་ཡང་འཛིན་གྱི་མེད་པར་གང་སར་བསྟུན་ཐབས་ཀྱི་བྱ་སྤྱོད་སྤེལ་བཞིན་པ་རེད། འདིའི་ཐད་ལ་དབུས་ཤར་སྲིད་ཇུས་ལྷན་ཚོགས་ཀྱི་ཆེད་མཁས་མི་སྣ་འབུམ་རམས་པ་ཨ་ལི་ཡིས་ཨ་རིའི་རླུང་འཕྲིན་ཁང་དུ་བཤད་དོན་ལ། བྷི་ལིན་ཁིན་དང་དེ་ལས་གཞན་པའི་ཨ་རིའི་དཔོན་རིགས་དག་ཐེངས་མང་པོ་དབུས་ཤར་ས་ཁུལ་དུ་འཚམས་འདྲི་ཕྱིན་པ་མ་ཟད་སྦེ་ཏྲིན་ཡང་དབུས་ཤར་ས་ཁུལ་དུ་འཚམས་འདྲི་ཕྱིན་པ་རེད། ཡིན་ན་ཡང་ད་སྔ་ཞི་ཅིན་ཕིན་གྱིས་འདི་ལྟ་བུའི་ལས་དོན་ཅི་ཡང་བསྒྲུབས་མེད་པར་ཁོས་ཝང་ཡི་སོགས་ཕྱི་འབྲེལ་མི་སྣ་མངགས་ནས་བར་འདུམ་བྱས་པ་ཙམ་རེད་ཅེས་དང། སྤྱི་ལོ་ཉིས་སྟོང་བཅུ་གསུམ་གྱི་ལོར་ཞི་ཅིན་ཕིན་གྱིས་ཆབ་སྲིད་ཀྱི་ལས་འགན་འཁུར་བ་ནས་བཟུང་རྒྱ་ནག་གིས་ག་དུས་ཡིན་ན་ཡང་རང་ཉིད་འགན་འཁུར་ཐུབ་མཁན་གྱི་རྒྱལ་ཁབ་ཆེན་པོ་ཞིག་ཏུ་བསྒྲགས་ནས་ཨ་རིའི་ཚབ་བྱེད་རྒྱུར་འབད་བརྩོན་བྱེད་བཞིན་པ་རེད། དེ་བས་རྒྱ་ནག་གིས་ད་ལྟ་ཡིན་ན་ཡང་དབུས་ཤར་གནད་དོན་གྱི་ཐད་ནས་གཟབ་ནན་ཆེན་པོ་དང་བསམ་བློ་ཞིབ་མོ་གཏོང་བཞིན་འདུག་ཀྱང། དེང་སྐབས་ཁོ་ཚོས་གནད་དོན་འདིའི་ཐད་གང་མགྱོགས་ཀྱི་ངང་གསལ་བསྒྲགས་སྤེལ་གྱི་མེད་པ་མ་ཟད་རྒྱ་ནག་གཞུང་གི་ངོས་ནས་ཕྱོགས་གཉིས་ནས་རང་ཚོད་འཛིན་དགོས་པ་དང་དམག་འཁྲུག་མཚམས་འཇོག་དགོས་པའི་ལྟ་ཚུལ་འདོན་བཞིན་པ་རེད། ཡིན་ན་ཡང་ཁོ་ཚོས་ད་ལྟའི་བར་ཧ་མ་སི་ལ་སྐྱོན་བརྗོད་བྱས་མི་འདུག་ཅེས་ཀྱང་དཔྱད་བརྗོད་སྤེལ་འདུག། ཡང་འདིའི་ཐད་ལ་ཨི་ཟི་རལ་གྱི་རྒྱ་ནག་སྲིད་ཇུས་ལྟེ་གནས་ཁང་གི་འགན་འཛིན་གཞོན་པ་ལཱ་བྷི་ཡིས་བཤད་དོན་ལ་འདས་པའི་ལོ་གཉིས་ནས་གསུམ་གྱི་ནང་ལ་རྒྱ་ནག་གཞུང་གིས་རང་ཉིད་ལ་དབུས་ཤར་ས་ཁུལ་དུ་ཤུགས་རྐྱེན་ཆེན་པོ་ཡོད་པའི་ངོས་འཛིན་གྱིས་སྟོབས་ལྡན་རྒྱལ་ཁབ་ཀྱི་སྲིད་ཤུགས་ངོམ་ཐབས་བྱེད་རྒྱུ་དང། གཞན་ཡང་རྒྱ་ནག་གིས་ས་གནས་སུ་འགལ་ཟླ་བྱུང་བཞིན་པའི་གོ་སྐབས་བཟུང་ནས་ཨ་མི་རི་ཀ་གཡོ་ཟོལ་ཆེ་བ་དང་ཕ་ལེ་སི་ཐན་གྱི་མིའི་དཀའ་སྡུག་ལ་ཁོ་ཚོས་སྣང་མེད་གཏོང་གི་འདུག་ཅེས་ཨ་རི་ལ་སྐྱོན་བརྗོད་བྱེད་བཞིན་པ་རེད། ཡིན་ན་ཡང་དོན་དངོས་ཀྱི་ཐོག་ཨ་རིས་མངའ་ཁུལ་འདིར་དམག་མངགས་པ་དང

སྐུ་ཚབ་ཚོགས་པ་དེས་ཐའེ་ཝན་གྱི་དམངས་གཙོའི་ལམ་ལུགས་ལ་ཡི་རང་བསྔགས་བརྗོད་གནང་ཡོད་པའི་སྐོར་རྒྱལ་སྤྱིའི་གསར་ལམ་ཁག་ནས་ཐོན་པའི་གནས་ཚུལ་དེ་བསྟན་འཛིན་ལྷུན་གྲུབ་ལགས་ནས་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་གནང་གི་རེད།
ཨ་མི་རི་ཀའི་སྲིད་དོན་གྱི་ཚོགས་པ་གཉིས་ཀ་ལས་གྲུབ་པའི་གྲོས་ཚོགས་འོག་མའི་ནང་རྒྱ་ནག་དམར་ཤོག་ཚོགས་པའི་ཐོག་རྟོག་ཞིབ་གནང་མཁན་དམིགས་བསལ་གདམ་སྒྲུག་གནང་བའི་ལྷན་ཚོགས་སམ་ཡང་ན་ཚོགས་ཆུང་གི་དབུ་ཁྲིད་སྤྱི་མཐུན་ཚོགས་པ་ནས་ཡིན་པའི་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་མའེཀ་གྷེ་ལ་གྷར་གྱི་སྣེ་ཁྲིད་འོག་གཞུང་འཛིན་དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་ལས་གྲུབ་པའི་འཐུས་མི་བཞིའི་སྐུ་ཚབ་ཚོགས་ཆུང་གིས་རེས་གཟའ་ཕུར་བུ་ཉིན་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཡིང་ཝེན་དང། སྲིད་འཛིན་དུ་འདེམས་ཐོན་བྱུང་བ་སྐུ་ཞབས་ཝི་ལིམ་ལེ། དེ་མིན་ཕྱི་འབྲེལ་བློན་ཆེན་ཇོ་སེབ་ཝུའུ་སོགས་དང་མཇལ་མོལ་གནང་སྟེ་ཕྱོགས་ཕན་ཚུན་གྱི་འབྲེལ་ལམ་ཡར་རྒྱས་དང་ཧ་ཅང་བརྟན་པོར་གནས་བཞིན་ཡོད་པར་ཐུགས་རྗེ་ཆེ་ཞེས་གསུང་རེས་གནང་ཡོད་པ་གསར་འགྱུར་བརྒྱུད་ལམ་ཁག་གི་གནས་ཚུལ་ལུང་དྲངས་ཏེ་རེས་གཟའ་པ་སངས་ཉིན་འགྲེམས་སྤེལ་བྱས་འདུག་དེ་ཡང་སྐུ་ཞབས་མའེཀ་གྷེ་ལ་གྷར་གྱིས། ཨ་མི་རི་ཀས་ཐའེ་ཝན་ལ་མུ་མཐུད་རྒྱབ་སྐྱོར་བྱེད་ཀྱི་ཡོད་པའི་མཚོན་རྟགས་ནི་སྲིད་དོན་གྱི་ཚོགས་པ་གཉིས་ཀ་ལས་གྲུབ་པའི་སྐུ་ཚབ་ཞིག་ད་རེས་དེར་ཕེབས་ཡོད་རེད།

དཀའ་ངལ་བཟོ་བཞིན་ཡོད་སྟབས། ང་ཚོས་རང་དབང་དེ་མུ་མཐུད་གནས་རྒྱུར་ཡིད་གཟབ་ཀྱིས། ང་ཚོར་མི་ཐོག་གོང་མ་ཚོས་རང་དབང་གནང་བ་བཞིན། ང་ཚོས་དེ་ལྟར་མི་རབས་རྗེས་མར་རྒྱུན་འཛིན་ཡོང་རྒྱུར་འབད་བརྩོན་བྱེད་དགོས་པ་ཆགས་ཡོད་ཅེས་འབོད་སྐུལ་དང་སྦྲགས་འགྲེལ་བརྗོད་གནང་ཡོད་པ་རེད། སྐུ་ཞབས Raja Krishnamoorthi ནི། གོང་ཞུས་རྒྱ་ནག་ཐོག་གི་རྟོག་དཔྱད་གནང་མཁན་དམིགས་བསལ་ཚོགས་ཆུང་དེའི་དམངས་གཙོ་ཚོགས་པའི་གྲོས་ཚོགས་འོག་མའི་ནང་གི་གནད་ཡོད་སྐུ་ཚབ་དེ་ཡིན་པ་དང། ཁོང་གིས་ཀྱང། སྲིད་འཛིན Tsai Ing-wen གྱིས་འདས་པའི་མི་ལོ་འགའི་རིང་ཐའེ་ཝན་གྱི་དམངས་གཙོ་དེ་བཞིན་ལམ་ལྷོང་ལྡན་པ་དང་འཛམ་གླིང་སྤྱིའི་ནང་གཟེངས་སུ་ཐོན་པའི་སྣེ་ཁྲིད་གནང་བར་བསྔགས་བརྗོད་གནང་གི་ཡོད་པ་མ་ཟད། ང་ཚོ་ཨ་མི་རི་ཀའི་ངོས་ནས་ཁོང་གི་མཛད་རྗེས་དེར་བསྔགས་བརྗོད་ཙམ་མིན་པར། སྲིད་དོན་གྱི་ཚོགས་པ་གཉིས་ཀས་བློ་བརྟན་འགྱུར་མེད་ཐོག་མུ་མཐུད་རྒྱབ་སྐྱོར་ཞུ་གི་ཡོད་ཅེས་གསུངས་པ་དང་ཆབས་ཅིག་ཡང་དེའི་ཐོག་ཁོང་གིས་དེ་འདྲ་ཞིག་གསུངས་ཡོད་པ་རེད། ད་རེས་སྲིད་དོན་གྱི་ཚོགས་པ་གཉིས་ཀའི་འཐུས་མི་ཚོ་དེར་བསྐྱོད་ཡོད་པ་དེ་ནི། ཕྱོགས་གཉིས་ཀྱི་དཔུང་རོགས་ཀྱི་སྟོབས་ཤུགས་གང་འདྲ་ཡོད་མེད་གསལ་པོ་བསྟན་རྒྱུའི་ཆེད་དུ་ཡིན་ལ། ཐའེ་ཝན་ནི་ང་ཚོའི་གྲོགས་པོ་ཡག་ཤོས་གྲས་ཤིག་ཡིན་པས་འབྲེལ་ལམ་དེ་འགྱུར་བ་མེད་པར་མུ་མཐུད་རྒྱུན་འཛིན་ཡོང་རྒྱུའི་ཆེད་དུ་ད་རེས་ང་ཚོས་དེར་འབོད་སྐུལ་དང་སྦྲགས་བཅར་བ་ཡིན། ཅེས་གསུངས་ཡོད་པ་རེད། གནས་ཚུལ་ཐོན་པར་གཞིགས་ན། ཨ་མི་རི་ཀའི་སྲིད་གཞུང་གིས་ཐའེ་ཝན་གྱིས་རང་ཉིད་ཀྱི་རྒྱལ་སྲུང་གི་ཆེད་དུ་དེང་དུས་ཀྱི་གོ་ལག་སོགས་གང་ཅིའི་རོགས་སྐྱོར་གནང་མུས་ཡིན་པའི་གནས་ཚུལ་ཐོན་གྱི་ཡོད་སྟབས། རིང་མིན་ཟླ་བ་ལྔ་པོ་ནས་སྲིད་འཛིན་གྱི་ལས་དུས་གཉིས་པ་དེ་འཁྱོལ་འགྲོ་གི་ཡོད་པ་ད་ལྟའི་སྲིད་འཛིན་ལྕམ་ཚའེ་ཝུན་གྱིས་ད་ལྟ་བར་ཨ་མི་རི་ཀས་ཐའེ་ཝན་ལ་གང་ཅིའི་རྒྱབ་སྐྱོར་གནང་བར་ད་རེས་ངས་ཐུགས་རྗེ་ཆེ་བསྐྱར་དུ་ཞུ་གི་ཡོད་ཅེས་གསུངས་པ་དང་ཆབས་ཅིག་རང་དབང་དང་དམངས་གཙོ་མུ་མཐུད་གནས་རྒྱུར་ཐའེ་ཝན་གྱི་མངའ་ཁུལ་དུ་ཞི་བདེ་གནས་རྒྱུ་དེ་ནི་ཕྱོགས་གཉིས་བར་མུ་མཐུད་འབྲེལ་ལམ་རྒྱུན་འཛིན་ཡོང་རྒྱུ་དེ་རེད་ཅེས་འབོད་སྐུལ་དང་སྦྲགས་གསུངས་ཡོད་པ་རེད།

ཁོང་ལ་རྒྱབ་སྐྱོར་བྱེད་མཁན་དེ་ཙམ་མེད་པར་ཌོ་ནལ་ཁྲམ་ལ་རྒྱབ་སྐྱོར་བྱེད་མཁན་བརྒྱ་ཆ་སུམ་ཅུ་ཙམ་གྱིས་མང་བ་ཡོད་པ་མ་ཟད། དེས་རྐྱེན་པས་ལྕམ་ནེ་ཀི་ཧེ་ལི་ལ་གང་ཅིའི་དཀའ་ངལ་མང་པོ་ཞིག་འཕྲད་ཀྱི་ཡོད་པའི་གནས་ཚུལ་ཐོན་གྱི་འདུག་འོན་ཀྱང་ཁོང་གིས་ཕྱིར་འཐེན་ནམ་ཡང་བྱེད་ཀྱི་མིན། ལས་འགུལ་མུ་མཐུད་སྤེལ་གྱི་ཡིན་ཅེས་གསུངས་ཏེ། ཁོང་དང་ཉེ་བ་ཡོད་པའི་མི་སྣ་ཁག་ཅིག་གིས་ཁོང་ཕྱིར་འཐེན་བྱེད་དགོས་པ་གསུང་གིན་ཡོད་ཀྱང་ཁོང་གིས་དེར་མ་ཉན་པར་རྒྱུ་མཚན་མང་པོ་བགྲང་གི་ཡོད་པའི་ཁོངས་ནས་གཅིག་ནི་ཁོང་གིས་ད་ལྟ་བར་ཆབ་སྲིད་ཀྱི་འགྲན་བསྡུར་ནང་ཕྱིར་འཐེན་བརྒྱབ་མ་མྱོང་གསུངས་ཡོད་པ་མ་ཟད། དེ་མིན་རྒྱུ་མཚན་ཁག་ནི་ཌོ་ནལ་ཁྲམ་སྤྱི་མཐུན་ཚོགས་པའི་སྲིད་འཛིན་གྱི་འོས་མི་གཅིག་པུ་དེ་ཆགས་སྲིད་ཀྱང། སྤྱི་ཟླ་བཅུ་གཅིག་པའི་ཚེས་ལྔ་ཉིན་ཨ་མི་རི་ཀའི་རྒྱལ་ཡོངས་ནང་སྲིད་འཛིན་གྱི་འོས་བསྡུ་བྱེད་སྐབས། གལ་སྲིད་ད་ལྟའི་སྲིད་འཛིན་ལས་ཐོག་བའེ་ཌན་ལ་རྒྱལ་ཁ་ཐོབ་སྟེ་ཁྲམ་ཕམ་ཉེས་བྱུང་ཚེ། ལྕམ་ནེ་ཀི་ཧེ་ལི་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བརྒྱད་ལོར་སྲིད་འཛིན་གྱི་འོས་མིར་བསྐྱར་དུ་བཞེངས་རྒྱུའི་མི་དམངས་ཀྱི་རྒྱབ་སྐྱོར་དང་གོ་སྐབས་ཐོབ་རྒྱུའི་རེ་བ་དང། གཉིས་པ་དེ་ནི་ཌོ་ནལ་ཁྲམ་ལ

ལྕམ་ནེ་ཀི་ཧེ་ལི་ཀྱི་ཕ་མ་གཉིས་རྒྱ་གར་ནས་ཡིན་པ་དང། ཁོང་ཨ་མི་རི་ཀའི་ནང་འཁྲུངས་ཡོད་ཅིང། དེ་སྔོན་ཁོང་ལ་ཁྲམ་སྲིད་འཛིན་ཡིན་པའི་སྐབས་རྒྱལ་ཚོགས་སུ་ཨ་མི་རི་ཀའི་གཞུང་ཚབ་ཆེན་མོར་བསྐོ་གཞག་གནང་སྟེ་ཁོང་ནི་རྒྱ་གར་གྱི་མི་རྒྱུད་ཨ་མི་རི་ཀའི་ནང་དེང་སྐབས་ཆབ་སྲིད་ཀྱི་མི་སྣ་གྲགས་ཅན་མང་དུ་འགྲོ་གི་ཡོད་པའི་ཁོངས་ནས་གཅིག་ཡིན་པའི་གནས་ཚུལ་ཐོན་གྱི་འདུག། ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག་ཁོ་བོ་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་སྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལམ་ལ་ཕུལ་བ་ཞིག་ཡིན།
ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨ་རི་རླུང་འཕྲིན་ཁང་ཡིན་གཤམ་ལ་ང་ཚོའི་བོད་ཀྱི་ཆབ་སྲིད་བཙོན་ཟུར་ངོ་སྤྲོད་ཀྱི་ལེ་ཚན་དེའི་ནང་ཆབ་སྲིད་བཙོན་ཟུར་བློ་བཟང་ཆོས་འབྱོར་ལགས་ཀྱི་སྐོར་ངོ་སྤྲོད་གནང་གི་རེད།
རྣམ་ཚོ་སྐུ་ཁམས་བཟང། ཐེངས་འདིའི་བོད་ཀྱི་ཆབ་སྲིད་བཙོན་པའི་ངོ་སྤྲོད་ཀྱི་ལས་རིམ་དེའི་ནང་ང་ཚོས་མུ་མཐུད་བོད་ཀྱི་ཆབ་སྲིད་བཙོན་ཟུར་བློ་བཟང་ཆོས་འབྱོར་ལགས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ལོར་རྒྱ་ནག་གཞུང་གིས་འཛིན་བཟུང་བྱས་པའི་རྗེས་རྒྱ་ཡི་བཙོན་འོག་ཏུ་དཀའ་སྡུག་ཇི་ལྟར་མྱོང་བའི་ལེའུ་དེ་ངོ་སྤྲོད་ཞུ་གི་ཡིན། ང་རང་སྒེར་གྱི་ཚོར་སྣང་ཡོད་ལེ་བསྡད་དུས་ཁོས་སྔར་ཉིད

གཟན་བཞག་ད་དམག་མི་རྒྱ་དམག་ཚོ་གིས་ཁྲིད་ཡོང་ནས་བཙོན་ཁང་སྒོ་རྩ་ནས། མི་གཉིས་ཀྱིས་རྒྱུག་པ་བཟུང་བསྡད་འདུག་ངས་གོང་སྔོན་མ་ལབ་ཡིན་པ། སྒོ་ནང་ནས། རྒྱུག་པ་རེ་རེ་གཞུས་ཚར་དུས་སྒོ་ནང་ཡར་རིལ་འགྲོ་འདུག་བ། དེ་འདྲ་བྱས་ནས་ང་ཚོ་མང་པོ་མི་མང་དེ་ཡར་བཅུག་ཚར་སོང་ན་ཨེ་ནི་ཆུ་ཚོད་གཅིག་ཟིན་ལ་སྒོ་བརྒྱབ། ཁོ་ཚོ་ཁ་ལག་ཟ་འོ་ན་ག་རེ་བྱེད་ན་དེ་ནས་སྒོ་བརྒྱབ། འཇམ་ཐིང་ངེ་བཞག་སོང། ང་ཚོ་དེ་དུས་ཕ་ཤི་བསྡད་པའི་རོ་འདྲ་ཞིག་མ་གཏོགས་གང། དེའི་དགོང་དག་དེ་ང་ཚོ་མི་མང་དེ་ཨ་ནི། ཀྱེ་ད་རང་གཟིགས་གྱུར་ཕ་གཟིགས་གྱུར་སོང། དེ་མཚན་མོ་མཚན་དེ་ལ། ང་ཚོ་ཤི་བསྡད་པའི་རོ་འདྲ་ཅིག་མ་གཏོགས་རྨི་ལམ་ཡིན་དང་དངོས་གནས་ཡིན་དྲན་ཞིབ་ཀྱིས་དྲན་གྱི་མི་འདུག། ང་ངོ་ལེ་གཅིག་ངོ་ཤེས་པ་གཅིག་འོ་པོ་ལེ་ཟེར་ཆོད་འདི་ད་པོ་ལེ་སེ་ཟེར་ན་འོ་ཕི་ལ་ཀོ་ང་ཅུས་ཟེར་རེད། ང་ཚོ་ལུང་པའི་མི་རེད་བོད་པ་རེད། ཁོ་དང་རྒྱ་མི་གཅིག་གཉིས་སླེབས་སོང་ད། མེ་མདའ་ལན་ཁྲུ་འདི་འདྲ་བྱས་ནས་ཁྱེར་ཏེ་འདུག་ད་ཁྱོད་ཚོ་ཏཱ་ལའི་རུ་ཚོགས་ཀྱི་རྩར་ལ་ད་རྒྱུགས་ཟེར་དུས། ཏཱ་ལའི་རུ་ཚོགས་ཀྱི་རྩར་ད་རྒྱུགས་ཟེར་ཁྱོད་ཚོ་འགྲོ་ས་འདུག་ན་ད་རྒྱུགས་ཟེར། ད་ང་ཚོ་གུང་ཁྲན་ཏང་ལ་ངོ་ལོག་རྒྱོབ་དང་ཟེར་བཅིངས་འགྲོལ་དམག་མི་ལ་ངོ་ལོག་རྒྱོབ་གདའ་ཟེར། སྐྱིད་པོ་འདུག་བས། ཁ་ལག་ཡོད་མ་རེད་ཁ་སང་ནས་ཆུ་ཐིགས་པ་ཅིག་ཡོད་མ་རེད་ཁ་སྐོམ་ཆེ་ནས་སྨན་མ་འགྲོ་འདུག། ད་མགྱོགས་པོ་ཅིག་ནས་མེ་མདའ་རྒྱག་གཏོང་རོགས་བྱས་ན་ཡག་འདུག་དྲན་གྱི་འདུག་གཞན་གང་དྲན་གྱི་མི་འདུག། དེ་ཉིན་མ་གཅིག་ལ་ང་ཚོ་མི་རེ་རེ་རེ་རེ་ལས་ཁུངས་ལ་ཁྲིད་འགྲོ་འདུག་བ། པུས་མོ་བཙུགས་དགོས་འདུག་འདི་འདྲ་ནི་འདི་འདྲ་བྱས་སྡོད་དགོས་འདུག། ལག་ལྕགས་རྒྱབ་ཡོད་རེད་འདི་འདྲ་བྱས་ལག་ལྕགས་རྒྱབ་འདི་འདྲ་འདི་འདྲ་བྱས་སྡོད་དགོས་འདུག། ད་བོད་ཟེར་ཡ་དེ་མུན་ནག་གདུག་རྩུབ་རེད་བ། རྒྱ་མི་བོད་ལ་ཡོང་ནས་བཅིངས་འགྲོལ་བཏང་ཡོད་རེད་ད་ཁྱོད་ཚོ་གིས་པ་ཕ་དང་ཨ་མ་ལ་ངོ་ལོག་བྱེད་ཡོད་རེད། ད་འགྲོ་ས་འདུག་བས་མི་ངན་ཉུང་ཤས་ཀྱི་ལོག་སྤྱོད་པ

བཙན་རྒྱལ་ཨ་མི་རི་ཀ་གི་ལུང་པ་ལ་སླེབས་ཀྱི་མ་རེད་ཟེ་ཏཱ་ལའི་སྡུག་ཤི་རྒྱབ་འགྲོ་རེད་ཟེ་ཚུར་ལོག་ཡ་ཡོད་པ་མ་རེད་ཟེ་ད། བོད་དེ་ང་ཚོའི་ལག་པ་རེད་ཟེ་ད་གར་བྱེད་ན་མ་བྱེད་ང་ཚོའི་ལག་པ་རེད་ཟེ། ཁྱོད་ཚོ་བོད་པ་མི་རེ་རེ་གི་རྩ་ལ་ང་ཚོ་བཅིངས་འགྲོལ་དམག་མི་ལྔ་རེ་ཡོད་རེད་ཟེ་ལྔ་རེ། ད་འགྲོ་ས་འདུག་བས་ཁྱོད་ཚོ། ད་ལྟ་ངའི་ལོ་རྒྱུས་ཀྱི་དེབ་ནང་བྲིས་ཡོད། དེ་ནས་དེའི་རོང་པོ་ཆུས་ཟེར་ས་དེ་ན་བཙོན་ཁང་དེའི་ནང་དེ་ན་ལ་ད་མདོར་བསྡུས་བཤད་ན་ཟླ་བ་གསུམ་ཉར་སོང་ཟླ་བ་གསུམ། ཟླ་བ་གསུམ་གྱི་ནང་ལ་ང་ཡང་བསྐྱར་དེ་འདྲ་བྱས་ནས་དྲིལ་བསྒྲགས་བྱེད་ཡས་གཅིག་གི་ཟླ་བ་གསུམ་གྱི་ནང་ལ་ཐེངས་མ་དྲུག་ཟླ་བ་རེ་རེའི་ནང་ཐེངས་མ་གཉིས་གཉིས་དྲིལ་བསྒྲགས་བྱས་ཉེས་རྡུང་གཏོང་གི་འདུག་ད་དེའི་གི་གཞུག་དེ་ལ་ཨེ་ནི་སོག་རྫོང་ཟེར་དེའི་བཙོན་ཁང་ནང་དེ་ལ་ཁྲིད་སོང་སོག་རྫོང་གི་ནང་ལ། སོག་རྫོང་གི་ནང་ལ་ཡར་ཁྲིད་དུས་ང་རོགས་པ་མི་ཉི་ཤུ་རྩ་དགུ་ཡོད་མི་ཉི་ཤུ་རྩར་དགོས། ཨོ་སོག་རྫོང་གི་བཙོན་ཁང་ནང་ལ་ད་ཁོ་ཚོས་ཁྲིམས་ཐག་མ་བཅད་ནས་ཁྲིམས་ཐག་མ་བཅད་དེ་ནས་ལོ་གཉིས་ལ་ངལ་རྩོལ་བསྒྱུར་བཀོད་བྱས་ནས་རྒྱ་མིའི་ཁང་པ་ལས་ཉི་མའི་སྒང་ལ་མཚན་ལ་རྐང་ལྕགས་ལག་ལྕགས་བརྒྱབ་ནས་སོག་རྫོང་གི་བཙོན་ཁང་ནང་ལ་ལོ་གཉིས་ལ་ཁྲིམས་ཐག་མ་བཅད་ནས་བཞག་སོང། ད་ཁྲིམས་ཐག་བཅད་དུས་ལོ་དགུ། ལོ་དགུ་ལ་ཁྲིམས་ཐག་བཅད་དུས་ལྷ་ས་ད་ལྟ་གསང་ཡིབ་ཕུར་སའི་ལྷ་ས་བཙོན་ཁང་ནང་ལ

ན་ཚ་སྡུག་ཅེས་ཞུ་བ། འོ་དེ་ན་འདོགས་ཟེར་ང། དེ་ན་འདོགས་ཟེར་ནས་ལོ་དགུ་མཐའ་འཁྱོལ་བྱས་ཚར་དུས་ལྷ་ས་བཙོན་ཁང་དུ་ཡར་མར་ཁྲིད་དེ་ང་ཚོའི་ལུང་པའི་ནང་ལ་མ། ལོ་བརྒྱད་ལ་ལུང་པ་མི་འགྲོ་བ་མི་མེད་ས་གཅིག་ཁང་པ་སྟོང་པ་གཅིག་གི་ནང་ལ་ང་རང་གཅིག་པོ་བཞག་བཞག་རེད། ཁ་ལག་རྩམ་པ་ཟ་ཡ་དེ་ང་ཚོའི་ནང་ནས་ཚུར་སྐྱེལ་རྒྱུ་རེད་ནང་ནས། སྤྱི་གཏོགས་དགོས་པའི་རྒྱ་ཆོས་ཐམས་པ་ནི་དེ་ནི་ངའི་ནང་གི་པ་ཕ་དེ་དང། པ་ཕ་གི་ཨ་མ་རྨོ་བོ་དེ་དེ་གཉིས་དུ་ཟ་རྒྱུ་མ་རག་མུ་གེ་ཤི་སོང། ངའི་འོག་མ་སྲིང་མོ་ཚེ་ལོ་ཉི་ཤུ་རྩ་ལྔ་ཅིག་རྒྱ་ཡི་དམག་མི་གི་ཆེ་ནོ་ནས་ང་ཚོ་རྒྱུ་རྫས་སྔོག་ཆེ་ནོ་ནས་ང་ཚོ་ཁོ་ནོ་རྩི་ཚ་དུ་ཨེ་ནི་ཁ་དྲི་ཙོག་ནི་ཨེ་ཅེ་མེན་གི་ནོ་མ་ཨ་ན་ཁ་དྲི་ཙོག་ནི་ཨེ་ནི་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོ་ངའི་འོག་མ་ལོ་ཉི་ཤུ་རྩ་ལྔ་རེ་ལི་བུ་མོ་ཅིག། ཕྲུ་གུ། དམར་འབྱར་གཅིག་ལུས། ཕྲུ་གུ། ལོ་གཅིག་ལོ་གཉིས་རེ་བ་གཅིག་ལུས་ཕྲུ་གུ་གཉིས་ལུས་འདི་ངའི་སྲིང་མོ་ཀྲིག་སི་ཡ།
བོད་ཀྱི་ཆབ་སྲིད་བཙོན་ཟུར་བློ་བཟང་ཆོས་འབྱོར་ལགས་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་ལོར་བཙོན་གྲོལ་བྱུང་བའི་རྗེས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་བར་ཕ་ཡུལ་དུ་བཞུགས་ཡོད་ཀྱང་དུས་ཡུན་དེ་དག་གི་རིང་རྒྱ་ནག་གཞུང་གིས་ཁོང་གཙོས་པའི་ནང་མི་དེ་དག་ལ་དོན་མེད་སུན་གཙེར་སྣ་ཚོགས་ཤིག་བཟོས་པའི་དབང་གིས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་ཁོང་གསང་བའི་ཐོག་སེ་ར་དགོན་པར་ཆོས་ཞུགས་གནང་ཡོད་པ་རེད། འོན་ཀྱང་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་རྒྱ་ནག་གཞུང་གིས་ཁོང་ལྷ་ས་ཁུལ་དུ་གནས་བཞུགས་གནང་གི་ཡོད་པ་ཤེས་རྟོགས་བྱུང་བའི་རྗེས་ཁོང་ཕ་ཡུལ་དུ་ཕྱིར་ལོག་བྱེད་དགོས་པའི་བཙན་བཀའ་བཏང་བར་བརྟེན་ལོ་དེར་ཁོང་རྒྱ་གར་དུ་བཙན་བྱོལ་མ་ཡོང་ཀ་མེད་ཞིག་བྱུང་ཡོད་པ་ཁོང་རང་ཉིད་ཀྱིས་འགྲེལ་བརྗོད་གནང་གི་འདུག་ཐེངས་འདི་འདི་ག་ཨ་རིའི་རླུང་འཕྲིན་ཁང་གིས་བོད་ཀྱི་ཆབ་སྲིད་བཙོན་པའི་ངོ་སྤྲོད་ཀྱི་ལས་རིམ་དེ་ཡོངས་སུ་ཞུས་ཟིན་པ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་གཟིགས་གནང་བར་ཐུགས་རྗེ་ཆེ། འདི་ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་པའི Voice of America རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། དེ་རིང་གི་ང་ཚོའི་གསར་འགྱུར་ལས་རིམ་དེ་གཏོང་མཚམས་མ་བཞག་སྔོན་ལ་འཛམ་གླིང་གི་གསར་འགྱུར་མདོར་བསྡུས་ཤིག་སྙན་སྒྲོན་ཞུ་གི་ཡིན། ཉེ་ལམ་ཨ་མེ་རི་ཁའི་གྲོས་ཚོགས་འཐུས་མི་ཁག་གཅིག་གིས་གྲུབ་པའི་སྐུ་ཚབ་ཚོགས་པ་ཞིག་ཐའེ་ཝན་ནང་དུ་འཚམས་འདྲི་ཕེབས་ཡོད་པ་དེ་ཡི་ནང་གི་གྲོས་ཚོགས་འཐུས་མི་གཉིས་ཀྱིས་རེས་གཟའ་པ་སངས་ཉིན་ལ་ཁོང་ཚོས་ཐའེ་ཝན་ལ་འཚམས་འདྲི་ཕེབས་རིང་ད་ལྟ་གྲོས་ཚོགས་འོག་མའི་ནང་དུ་འགག་ཡོད་པའི་ཡུ་ཁུ་རེན་གྱི་དམག་དོན་རོགས་སྐྱོར་གྱི་ཁྲིམས་འཆར་སྐོར་ལ་བགྲོ་གླེང་བྱུང་ཡོད་པ་དང་ཁྲིམས་འཆར་དེ་ལ་ཐའེ་ཝན་ལ་དམག་དོན་རོགས་སྐྱོར་གྱི་དོན་ཚན་ཡང་ཚུད་ཡོད་པ་རེད་འདུག། ཨ་རིའི་སྲིད་འཛིན་ཇོ་བྷའི་ཏན་ནས་གཟའ་པ་སངས་ཉིན་མོ་ཨུ་རུ་སུའི་མ་དངུལ་གྱི་ཐེབས་རྩ་དང་དམག་དོན་གྱི་ཁྱབ་ཁོངས་དང་འབྲེལ་ཡོད་ཀྱི་མི་སྒེར་དང་ཚོགས་པ་ཁྱོན་ལྔ་བརྒྱ་ཙམ་ཞིག་ལ་དཔལ་འབྱོར་གྱི་ཉེས་ཆད་བཅད་པའི་གསལ་བསྒྲགས་གནང་བ་དང་དེ་ནི་ཨུ་རུ་སུས་ཡུ་ཁུ་རེན་གྱི་ཐོག་ལ་དམག་དྲངས་ཏེ་ལོ་གཉིས་ཀྱི་རིང་ཨུ་རུ་སུའི་ཐོག་ལ་དཔལ་འབྱོར་གྱི་ཉེས་ཆད་ཤུགས་ཆེ་ཤོས་ཤིག་ཆགས་ཀྱི་ཡོད་པ་རེད། ཨ་རིའི་སྒེར་གྱི་བཟོ་ཚོང་ཁང་ཞིག་གིས་བཟོས་པའི་མི་མེད་འཕུར་གྲུ་ཞིག་ཟླ་བའི་གོ་ལ་ཐོག་ལ་ཐེངས་དང་པོ་བཏང་བའི་ལས་གཞི་དེ་ལམ་ལྷོང་བྱུང་འདུག་ཨ་རིའི་མངའ་སྡེ Texas ནང་གི་གྲོང་ཁྱེར Houston དུ་རྟེན་གཞི་བྱས་པའི Intuitive Machines ཞེས་པའི་སྒེར་གཉེར་བཟོ་ཚོང་ཁང་གིས་བཟོས་པའི Odysseus བརྟག་དཔྱད་ཀྱི་མི་མེད་འཕུར་གྲུ་དེ་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔའི་ཉིན་ལ SpaceX དགུ་པའི་མེ་ཤུགས་འཕུར་མདའ་ཐོག་ནས་བར་སྣང་མཁའ་དབྱིངས་སུ་བསྐྱལ་བའི་རྗེས་སུ་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་གཅིག་ཉིན་ལ་ཟླ་བའི་གོ་ལ་ཐོག་ལ་འཛུལ་ནས་དེ་ནས་ཚེས་ཉི་ཤུ་གཉིས་རེས་གཟའ་ཕུར་བུ་ཉིན་གྱི་ཨ་མེ་རི་ཁའི་ཤར་ཕྱོགས་དུས་ཚོད་ཕྱི་དྲོ་ཆུ་ཚོད་བཞི་དང་ཕྱེད་ཀ་ཙམ་གྱི་ཐོག་ལ་ཟླ་བའི་གོ་ལ་ལྷོ་སྣེའི་ཁུལ་གྱི་ས་ལ་བབས་ཐུབ་ཡོད་པ་དང། དེས་ན་ཨ་མེ་རི་ཁས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོ་ནས་ད་བར་མི་ལོ་ལྔ་བཅུ་ལྷག་གི་རིང་ལ་ཟླ་བའི་གོ་ལ་ཐོག་ལ་འཕུར་གྲུ་བཏང་བ་ཐོག་མ་དེ་ཆགས་ཡོད་པ་མ་ཟད་ལོ་རྒྱུས་ཐོག་ལ་ཨ་མེ་རི་ཁའི་སྒེར་གཉེར་བཟོ་ཚོང་ཁང་གིས་མི་མེད་འཕུར་གྲུ་ཞིག་ཟླ་བའི་གོ་ལ་ཐོག་ལ་བཏང་བ་ཐོག་མ་དེ་ཡང་ཆགས་ཡོད་པ་རེད། དེ་དང་ཕྱོགས་མཚུངས་ང་ཚོས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུ་བཞིན་པ་ཡིན། དེ་རིང་གི་ལས་རིམ་དེ་གོ་སྒྲིག་གནང་མཁན་དཀོན་མཆོག་དོན་གྲུབ་ལགས་དང་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ང་དཔལ་ལྡན་རྒྱལ་དང། ཚེ་རིང་དབང་མོ་ཡིན། ལྷན་རྒྱས་ནས་ང་ཚོའི་ལས་རིམ་ལ་གསན་གནང་བར་ཐུགས་རྗེ་གནང།